ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཐོན་ནས་ཨེ་ཤ་ཡའི་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་བཅུ་བཞི་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དྲུག་རེས་གཟའ་ཉི་མའི་ལས་རིམ་གྱི་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁེ་ན་ཌའི་མཛད་འཆར་ཁག་ལེགས་པར་གྲུབ་ནས། ཨ་མི་རི་ཀའི་མི་ནི་སོ་ཊའི་ནང་ལ་ཕེབས་ནས། མཛད་འཆར་ཁག་ཅིག་བསྐྱངས་བཞིན་པའི་སྐོར་གྱི་གནས་ཚུལ་དང། ཡང་ལྡི་ལི་དོན་གཅོད་བློ་བཟང་ཤཱསྟྲི་མཆོག་ནས་འཕྲོད་བསྟེན་གྱི་རྐྱེན་པས་དོན་གཅོད་ཀྱི་ལས་ཁུར་ནས་དགོངས་པ་ཞུས་དོན་ལྟར། བཀའ་ཤག་ནས་བཀའ་འཁྲོལ་བསྩལ་ནས། ཕྱི་ཟླ་བཅུ་གཅིག་པའི་ཚེས་ཉེར་གཅིག་ཉིན་སྐུ་ཚབ་དོན་གཅོད་ནས་ལྡི་ལི་དོན་གཅོད་ཀྱི་དྲུང་ཆེ་དོན་གྲུབ་རྒྱལ་པོ་ལགས་སུ་ལས་འགན་རྩིས་སྤྲོད་གནང་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་ཚན་རིག་བརྡ་ཆད་གཏན་འབེབས་བྱ་རྒྱུ་དེ་ལས་སླ་པོ་ཞིག་མིན་ཡང། དེ་ནི་མི་རིགས་ཤིག་གི་རིག་གཞུང་ཡར་རྒྱས་གཏང་རྒྱུར་དཀའ་ལས་རྒྱག་དགོས་པའི་རྒྱུ་མཚན་གལ་ཆེན་པོ་ཞིག་ཡིན་པའི་སྐོར་ལ་རྒྱལ་སྤྱིའི་བོད་ཀྱི་ཚན་རིག་བརྡ་ཆད་གཏན་འབེབས་ཀྱི་ལྷན་ཚོགས་ནང་ལ་མཉམ་ཞུགས་གནང་མཁན་དགེ་བཤེས་དགེ་ལེགས་རྒྱལ་མཚན་ལགས་ཀྱིས་གསུངས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་ཀྲུང་གོའི་བོད་རིག་པའི་ཞིབ་འཇུག་ཁང་གིས་རྒྱབ་ཤ་དཀར་པོའི་དེབ་དང་འབྲེལ་བའི་ཚོགས་འདུ་དེར། བོད་ནང་གི་དངོས་ཡོད་གནས་སྟངས་ཐོག་ལ་སྐད་ཆ་བཤད་མི་འདུག་ཅེས་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པས་འགྲེལ་བརྗོད་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་རྡ་རམ་ས་ལའི་ཉིན་དེབ་ཅེས་པའི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། དེ་རིང་གི་གསར་འགྱུར་ཁག་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་སྙན་སྒྲོན་ཞུ་རྒྱུ་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བཞི་རེས་གཟའ་པ་སངས་ཉིན་ཨ་མེ་རི་ཀའི་མི་ནི་སོ་ཊ་ནང་ཕེབས་འབྱོར་གནང་སྐབས་བོད་རིགས་སྤྱི་མཐུན་ཚོགས་པ་གཙོས་པའི་ཚོགས་པ་གཞན་རྣམས་ཀྱི་རྒྱུན་ལས་རྣམ་པ་དང་ས་གནས་མི་མང་རྣམས་ནས་གནམ་ཐང་དུ་ཕེབས་བསུ་ཞུས་པ་དང་ཕྱི་དྲོའི་ཆུ་ཚོད་ལྔ་པར་ས་གནས་བོད་མི་བརྒྱ་ཕྲག་ཁ་ཤས་ལ་ཉེ་ཆར་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ལས་དོན་སྙན་སེང་སུ་བཅར་རྒྱུ་བྱུང་བ་དང ྋགོང་ས་མཆོག་སྐུ་ཁམས་གསལ་ཐང་ཡིན་པའི་སྐོར་སོགས་ངོ་སྤྲོད་གནང་ཡོད་པ་རེད།

ད་དུང་དབུས་བོད་མིའི་སྒྲིག་འཛུགས་ཀྱི་དགོངས་པ་དང་བཀའ་ཤག་སྲིད་བྱུས་དང་ལས་དོན་གནང་ཕྱོགས་ཐད་ལ་ཡང་གསུང་བཤད་གནང་ཡོད་པ་རེད། དེ་ནས་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་ལྔ་རེས་གཟའ་སྤེན་པའི་ཉིན་ས་གནས་བོད་རིགས་སྤྱི་མཐུན་ཚོགས་པས་སྲིད་སྐྱོང་མཆོག་དང་ལྷན་དུ་གསོལ་ཚིགས་ཞུ་རྒྱུའི་གསོལ་སྟོན་ཞིག་ཀྱང་གོ་སྒྲིག་ཞུས་ཡོད་པ་རེད་འདུག། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དེང་སྐབས་བྱང་ཨ་མེ་རི་ཀ་ནང་འཚམས་གཟིགས་གནང་བཞིན་པའི་ཁྲོད་ནས་ཁེ་ན་ཏྲར་འཚམས་གཟིགས་གནང་བའི་རིང་སྟེ་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་ནས་ཉིན་བཞིའི་རིང་ལ་ཁྱོན་ཁེ་ན་ཏྲའི་གྲོས་ཚོགས་ཀྱི་འཐུས་མི་སུམ་ཅུ་སོ་གཉིས་དང་ཕྱི་སྲིད་ལས་ཁུངས་ཀྱི་ཆབ་སྲིད་སྡེ་ཚན་མི་སྣ་དང་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་རྒྱལ་སྤྱིའི་ཡར་རྒྱས་ཚན་པའི་གནད་ཡོད་འཐུས་མི་ཁག་ཅིག་དང་མཇལ་འཕྲད་གནང་ནས་རྒྱ་ནག་གཞུང་གི་གདུག་རྩུབ་ཀྱི་སྲིད་བྱུས་འོག་བོད་པའི་ཆོས་དང་རིག་གཞུང་རྩ་མེད་གཏོང་བཞིན་པའི་གནས་སྟངས་ཁག་ནན་བརྗོད་གནང་པ་དང་སྦྲགས། ཁེ་ན་ཏྲའི་གཞུང་གིས་བོད་དོན་ཐོག་ལ་ཨ་མི་རི་ཀ་དང་གཅིག་གྱུར་གྱི་སྲིད་བྱུས་འཛིན་དགོས་པའི་རེ་འདུན་གནང་པའི་སྐོར་སོགས་བྱང་ཨ་མི་རི་ཀའི་བོད་སྐུ་ཚབ་དོན་གཅོད་འབུམ་རམས་པ་རྣམ་རྒྱལ་ཆོས་གྲུབ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་ཡོད་པ་རེད།
ད་ལན་དེ་དཔལ་ལྡན་སྲིད་སྐྱོང་མཆོག་ཕེབས་པའི་སྐབས་ལ་ཡང་ད་གཙོ་བོ་ཁེ་ན་ཏྲའི་གཞུང་རེད་གྲོས་ཚོགས་ངོས་ཕྱོགས་ནས་ཨ་རི་གི་ད་ལྟ་བུ་ཏོ་བོད་དོན་ཐོག་ལ་ཡང་ཁྲིམས་འཆར་གྱི་ངོ་བོ་ཐོག་ནས་ཡིན་ན་རེད་དེ་ནང་བཞིན་ཕྱི་སྲིད་ལས་ཁུངས་ཀྱི་ད་བོད་ཀྱི་ཐོག་ལ་འཛིན་པའི་སྲིད་བྱུས་ཐོག་ལ་ཡིན་མིན་ནི་ཨ་ནི། ཨ་རི་དང་གཅིག་མཚུངས་ཡོང་ཡ་གི་སྒང་ལ་འབད་བརྩོན་བྱེད་དགོས་བཅས་གཙོ་བོ་དེ་ད་ལྟ་ཨ་རི་གཞུང་གིས་ཉིས་སྟོང་ཉི་ཤུ་གི་ད་ལྟ་བོད་ཀྱི་སྲིད་ཇུས་དང་རྒྱབ་སྐྱོར་དང་འབྲེལ་བའི་ཐོག་ནས་ཁྲིམས་འཆར་ཡོད་པ་དེ་བཅས་དེའི་ནང་ལ་ཡང་གཙོ་བོ་གོང་ས་མཆོག་གི་ཡང་སྲིད་ཐད་ལ་ཡང་ཨ་རི་གཞུང་གི་སྲིད་ཇུས་ཀྱི་ལངས་ཕྱོགས་ཀྱི་གཏན་འབེབས་བྱས་ཡོད་དེ་དེ་ཁེ་ན་ཏྲ་ནས་ད་རེ་སྨོན་གྲོས་ཆོད་ཀྱི་ལམ་ནས་ཡིན་ན་རེད། དེ་ནང་བཞིན་ཡང་སྲིད་གཞུང་གི་ངོས་ཕྱོགས་ནས་དེའི་སྒང་ལ་ཡར་ལངས་ཕྱོགས་འཛིན་དགོས་ཡ་གི་སྒང་ལ་གལ་གནད་ཡི་སྒང་ལ་ཕར་ཚུར་གོ་བསྡུར་བྱས་བྱས་གྲོས་ཚོགས་འཐུས་མི་ཚོ་གིས་དེ་ལ་ཡར་ཨ་ནི་ཅིག་མོས་མཐུན་དང་རྒྱབ་སྐྱོར་ཡོད་པའི་རྣམ་པ་དོན་སོང་དེ་ནང་བཞིན་མ་འོངས་པ་ད་མགྱོགས་པོ་དེའི་སྒང་ལ་ཡར་ཨ་ནི་ཁོང་རྣམ་ཚོའི་ངོས་ཕྱོགས་ནས་ཅིག་ལས་གཞི་གྲ་སྒྲིག་བྱེད་ཀྱི་ཡིན་པའི་སྐད་ཆ་བཤད་ཐུབ་སོང་ཅིག་ཅིག་ཞུ་ཡ་ཡིན་ཨ་ནི་དེ་ནང་བཞིན་ད་ལྟ་ཨ་རི་ནང་ལ་ཡར།

ད་དུང་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་ཉིན་ཉིད་ཁ་ན་ཏྲའི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པས་སྲིད་སྐྱོང་མཆོག་ལ་ཕེབས་བསུའི་ཆེ་བསྟོད་ཀྱི་སྣེ་ལེན་གྱི་མཛད་སྒོ་ཞིག་གོ་སྒྲིག་ཞུས་པ་དེར། ཁ་ན་ཏྲའི་གཞུང་གི་བློན་ཆེན་བཞི་གཙོས་པའི་གྲོས་ཚོགས་འཐུས་མི་ཉི་ཤུ་རྩ་དྲུག་མཉམ་ཞུགས་གནང་བ་ཚོ་དང་མཇལ་མོལ་དང་གསུང་བཤད་གནང་ཡོད་པ་རེད། ཕྱོགས་མཚུངས་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་ཉིན་ཉིད་སྲིད་སྐྱོང་མཆོག་ཁ་ན་ཏྲའི་གྲོས་ཚོགས་སུ་གདན་ཞུ་གནང་སྟེ། གྲོས་ཚོགས་ཀྱི་ཚོགས་གཙོ Greg Fergus མཆོག་དབུ་བཞུགས་ཐོག་གྲོས་ཚོགས་འཐུས་མི James Maloney ཞུ་བས་བོད་མིའི་དམངས་གཙོའི་ལམ་ནས་བདམས་པའི་ཆབ་སྲིད་དབུ་ཁྲིད་ལ་དགའ་བསུ་ཡོད་པ་གསུངས་པ་མ་ཟད། སྲིད་སྐྱོང་མཆོག་གིས་ཕྱག་ལས་ཧུར་ཐག་གནང་བཞིན་པར་ལེགས་གསོལ་གནང་ཡོད་ལ། ཁོང་ངོས་ནས་བོད་མི་ཚོར་རྒྱབ་སྐྱོར་གྱི་འདུན་པ་བརྟན་པོ་ཡོད་པའི་སྐོར་གསུངས་འདུག། ལྡི་ལི་དོན་གཅོད་བློ་བཟང་ཤཱསྟྲི་མཆོག་ནས་འཕྲོད་བསྟེན་གྱིས་རྐྱེན་པས་དོན་གཅོད་ཀྱི་ལས་ཁུར་ནས་དགོངས་པ་ཞུས་དོན་ལྟར་བཀའ་ཤག་ནས་བཀའ་འཁྲོལ་སྩལ་ཏེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་ཉེར་གཅིག་ཉིན་སྐུ་ཚབ་དོན་གཅོད་མཆོག་གིས་ལྡི་ལི་དོན་གཅོད་ཁང་གི་དྲུང་ཆེ་དོན་གྲུབ་རྒྱལ་པོ་ལགས་སུ་རྩིས་སྤྲོད་གནང་ཡོད་ཅིང་སྤྲོད་དཔང་དུ་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་ཕེབས་ཡོད་འདུག། ལྡི་ལི་དོན་གཅོད་ནས་ལས་འཁུར་ཟིན་མ་ཐག་བློ་བཟང་ཤཱ་ཏྲི་མཆོག་གིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་ལས་འཁུར་ནས་དགོངས་པ་ཞུ་དགོས་པའི་རྒྱུ་མཚན་འགྲེལ་བརྗོད་གནང་བའི་ནང། ཐོག་མར་བཀའ་ཤག་གིས་ཐུགས་རེ་གནང་བ་བཞིན་བོད་སྤྱི་པའི་ཞབས་འདེགས་ཞུས་ཐུབ་ན་སྙམ་པའི་ཀུན་སློང་བཅངས་ཡང་ཁོང་གི་སྐུ་གཟུགས་འཕྲོད་བསྟེན་གྱི་ཐོག་ནས་གཟུགས་གཞི་བདེ་མིན་གྱི་དགོངས་པ་ཞུས་པ་ཞིག་ལས། ལས་འགན་བྱེད་མ་ཐུབ་པ་སོགས་ཀྱི་ཐོག་ནས་དགོངས་པ་ཞུས་པ་དེ་འདྲ་མིན་ཞེས་གསལ་བཤད་གནང་བྱུང།

བཅངས་པ་རེད། དེ་ནས་དེའི་སྐབས་ལ་ང་གཟུགས་པོ་བདེ་ཐང་འདུག་ཅེས་རེད་དེ་ནས་ད་དེ་སོད་ཅེས། ད་སྔས་མ་མེད་ག་ཙུག་རེད་དཔེ་མཛོད་ཁང་ནང་ལ་བོད་ཀྱི་དཔེ་མཛོད་ཁང་ནང་ལོ་ཉི་ཤུ་རྩ་ལྔ་ལྷག་ཙམ་ཅིག་ཅིག་ལས་ཀ་བྱས་པ་རེད་ཨ་ནི་སྤྱི་འཐུས་ལོ་བཅུ་སྐབས་གཉིས་རིང་དུ་ཞབས་ཕྱི་ཞུས་པ་རེད་ད་ཡིན་ནའི་ཡང་ཅིག་ག་ཙུག་བོད་མི་སྒྲིག་འཛུགས་ནང་ནས་དངོས་སུ་ཞུགས་ཅིང་ཨ་ནི་ཅིག་ལས་ཀ་ད་རུང་མུ་མཐུད་ནས་དེ་སོད་ཞིག་མི་ཚེ་ལྷག་མ་འདི་བྱེད་ཐུབ་ན་བསམ་པ་དེ་འདྲའི་ཀུན་སློང་བྱས་ཏེ་ཨ་ནི་འདུག་ཟེར། དོན་གཅོད་ཀྱི་ཨ་ནི་དེ་ལ་དོན་གཅོད་ཀྱི་ཨ་ནི་དེ་ག་ཙུག་རེད། ལས་འགན་དེ་ངོས་ལེན་ཐུགས་སུ་ཆུད་པ་རེད། དེ་ནི་ཐུགས་སུ་ཆེས་ཆེ་ཨ་ནི་བར་དུ་ཅིག་ཨ་ནི་ག་ཙུག་རེད་གཟུགས་གཞི་འཕྲོད་བསྟེན་ཆ་ནས་ཨ་ནི་མ་བདེ་བ་བྱུང་སོང་བ་དེ་ནི་དེ་འདྲ་བྱས་ནས་དཔལ་ལྡན་སྲིད་སྐྱོང་མཆོག་ལ་བཀའ་ཐུགས་བཀའ་ཚུབ་སྙན་སེང་ཞུས་རྗེས་ཨ་ནི་ཨ་ནི་ད་དེ་འདྲ་བྱེད་ཀྱི་འདུག་ཟེར་ཨ་ནི་ང་ད་མང་པོ་ག་ཙུག་རེད་རྒྱུན་རིང་པོ་ཨ་ནི་བསྡད་འདུག་ཟེར་མ་ཚུགས་སོང་སྙན་སེང་ཞུས་ཨ་ནི་ནི་དེ་འདྲ་བྱས་བཀའ་མོལ་ཞུས་མཐའ་མའི།

བཀའ་མངགས་གནང་བ་དེ་ག་ཚང་མ་དཔེ་གཅིག་ཞུ་གཏུག་བྱེད་ཡག་ལ་སོགས་པ་དེ་ག་ཚང་མ་ཡག་གང་ཡག་ཡག་བྱུང་སོང། དེ་ག་དེ་དཀའ་ངལ་ཞེ་དྲག་བྱུང་མ་སོང་ཡིན་ནའི་ང་རང་སྒེར་གྱི་གཟུགས་གཞི་བདེ་མིན་བརྟེན་ནས་ནི་དགོངས་པ་ཞུ་དགོས་པ་ཞིག་འདུག་ཟེར་ནས་བྱུང་སོང། ལྡི་ལི་དོན་ཟུར་བློ་བཟང་ཤཱ་ཏྲི་མཆོག་གིས་འདས་པའི་ལོ་མང་པོའི་རིང་དཔེ་མཛོད་ཁང་དང། བོད་མི་མང་སྤྱི་འཐུས་སོགས་ཀྱི་ལས་འཁུར་གྱི་ཐོག་ནས་ཞབས་འདེགས་བསྒྲུབས་ཡོད་དེ། ཁོང་གིས་བོད་ཀྱི་དཔེ་མཛོད་ཁང་དུ་མི་ལོ་ཉི་ཤུ་རྩ་ལྔའི་རིང་ཕྱག་ལས་གནང་ཡོད་པ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་ལྔ་ནས་ཉིས་སྟོང་ལྔ་བར་སྐབས་གཉིས་རིང་བོད་མི་མང་དབུས་གཙང་སྤྱི་འཐུས་ཡང་གནང་མྱོང་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་བཀའ་ཤག་གིས་ལས་བྱེད་འདེམས་བསྐོ་ལྷན་ཁང་གི་སྒྲིག་གཞི་ལྟར་ཁོང་ལྡི་ལི་དོན་གཅོད་དུ་བསྐོ་གཞག་གནང་བ་བཞིན་ཁོང་གིས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དང་པོའི་ནང་ལ་ལས་འཁུར་བཞེས་ཡོད་པ་རེད། རྒྱ་ནག་གཞུང་གིས་ལྷ་ས་གོང་དཀར་གནམ་ཐང་བརྒྱུད་འདི་ལོ་འགྲུལ་པ་མི་གྲངས་ས་ཡ་ལྔ་ལྷག་ལ་སྣེ་ལེན་བྱས་ལུགས་བཤད་ཡོད་ཀྱང་ཨ་རིའི་རང་དབང་ཁང་པའི་སྙན་ཐོའི་ནང་བོད་འདི་འཛམ་གླིང་ནང་ཆེས་དམ་དྲག་ཆེ་ཤོས་ཡིན་པ་གསལ་འདོན་གནང་ཡོད་ལ་རྒྱ་ནག་གི་གནད་དོན་དབྱེ་ཞིབ་པས་རྒྱ་ནག་གཞུང་གིས་བོད་ནང་དུ་ལྟ་སྲུང་དོ་དམ་ཤུགས་ཆེ་རུ་བཏང་བའི་སྲིད་བྱུས་དེ་ལ་བློ་འཚབ་ཡོད་པ་ཡང་གསུངས་འདུག་དེ་ཡང་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་འགྱུར་ལས་ཁང་གིས། འདི་ལོ་ལྷ་སའི་གོང་དཀར་གནམ་ཐང་བརྒྱུད་འགྲུལ་པ་མི་གྲངས་ས་ཡ་ལྔ་ལྷག་ལ་སྣེ་ལེན་བྱས་ཡོད་པ་དང། དེ་ནི་ད་བར་གྱི་གྲངས་ཀ་མཐོ་ཤོས་ཡིན་ལུགས་རེས་གཟའ་ཕུར་བུའི་ཉིན་གནས་ཚུལ་བཀོད་སྤེལ་བྱས་ཡོད་ལ། ལྷ་ས་གོང་དཀར་གནམ་ཐང་ནི་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔ་ལོར་འགོ་བཙུགས་ནས་འདས་པའི་ལོ་ངོ་བཅུ་གྲངས་འགའ་ཤས་དེ་དག་རིང་གོང་དཀར་གནམ་ཐང་ནི་རྒྱ་ནག་རྒྱལ་ཡོངས་ཀྱི་གྲོང་ཁྱེར་ཆེ་འབྲིང་བར་གསུམ་གྱི་འགྲིམ་འགྲུལ་གྱི་འབྲེལ་ལམ་ཇེ་ཆེར་འཕེལ་རྒྱས་ཕྱིན་ཡོད་ལུགས་བཀོད་ཡོད་པ་རེད། འོན་ཀྱང་ཨ་རིའི་རང་དབང་ཁང་པའི་འདི་ལོ་བཏོན་པའི་སྙན་ཐོའི་ནང། བོད་ནི་འཛམ་གླིང་ནང་ནས་རང་དབང་སྐྱོ་ཤོས་སུ་ངོས་འཛིན་གནང་ཡོད་ཅིང། བོད་ནང་གི་རང་དབང་གི་གནས་སྟངས་ནི་འགྱུར་བ་མེད་པར་སྔར་བཞིན་གནས་ཏེ་རྒྱ་ནག་གཞུང་གིས་བོད་ཕྲུག་རྣམས་ལ་བོད་སྐད་ཡིག་ཐོག་ལ་སློབ་སྦྱོང་མི་སྤྲོད་པའི་སྲིད་བྱུས་འཛིན་བཞིན་པ་མ་ཟད་བོད་མིའི་རང་དབང་ལ་མུ་མཐུད་ནས་བརྩི་མེད་རྡོག་རོལ་གཏོང་བཞིན་པ་དང་བོད་མིའི་ངོ་བོ་རྩ་མེད་བཟོ་ཐབས་བྱེད་པའི་སྲིད་བྱུས་ལག་བསྟར་བྱེད་པ་སོགས་གསལ་འདོན་གནང་ཡོད། དེ་བཞིན་ཉེ་ཆར་རྒྱ་གར་གྱི་ཧའེ་ད་པར་གཙུག་ལག་སློབ་ཆེན་ནང་འཚོགས་པའི་རྒྱ་གར་རྒྱལ་ཡོངས་ཀྱི་ལྷན་ཚོགས་ཐོག་ལ་རྒྱ་ནག་གཞུང་གིས་དམ་དྲག་བྱེད་ཡུལ་བོད་ནང་གི་བོད་མི་ཚོའི་ཐོག་ལ་སོ་ལྟའི་བྱ་སྤྱོད་ལག་བསྟར་ཤུགས་ཆེ་རུ་བཏང་བའི་གནས་སྟངས་ཐད་ལ་བགྲོ་གླེང་གནང་ནས། རྒྱ་ནག་གཞུང་གིས་བོད་ནང་གི་བོད་མིའི་ཟུངས་ཁྲག་ནས DNA ཞེས་རིགས་རྫས་བསྡུ་རུབ་བྱས་ཏེ་བོད་མིའི་ཐོག་ལ་ལྟ་ཞིབ་ཀྱི་དམ་དྲག་བྱ་སྤྱོད་དང། ཟུངས་ཁྲག་གི་རིགས་རྫས་བསྡུ་རུབ་བྱས་ཏེ་བོད་མི་གང་ཞིག་ཁྲིམས་ཐོག་ནས་རྙོག་དྲའི་ནང་ཚུད་པ་ཚོ་དམ་དྲག་བྱ་བདེ་བའི་ཆེད་དུ་བེད་སྤྱོད་གཏོང་ཟིན་པའི་སྐོར་དང། བོད་དེ་བཞིན་རྒྱ་ནག་གཞུང་གིས་འཕྲུལ་རིག་ཚོད་ལྟ་བྱེད་ཡུལ་དང་འཕྲུལ་རིག་ཐོག་ནས་ལྟ་ཞིབ་བྱེད་ཡུལ་དུ་བསྒྱུར་ཡོད་ཅེས་གསུངས་ཡོད་ལ། ད་དུང་རྒྱ་ནག་གཞུང་གི་ཉེན་རྟོག་པ་དང་རྒྱ་ནག་མི་དམངས་བཅིངས་འགྲོལ་དམག་དྲག་ཆས་དམག་དཔུང་དེ་བཞིན་བདེ་འཇགས་དང་སྲུང་སྐྱོབ་ཚན་པ། སྲུང་དམག་དེ་དག་ནི་བོད་རང་སྐྱོང་ལྗོངས་ཟེར་བའི་ནང་གི་རྒྱལ་ནང་སྲུང་སྐྱོབ་ཀྱི་ལས་གཞི་གཙོ་བོ་ཆགས་ཡོད་པ་དང། དེ་དག་གི་ཆེད་དུ་འགྲོ་གྲོན་སྔོན་རྩིས་མང་དུ་བཏང་བ་དེ་ཡིས་རྒྱ་ནག་གཞུང་གིས། བོད་ནང་མངོན་གསལ་དོད་པའི་འཇིགས་སྐུལ་བྱེད་ཀྱི་ཡོད་པའི་སྐོར་གླེང་སློང་གནང་ཡོད་པ་རེད། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། ཚན་རིག་བརྡ་ཆད་གཏན་འབེབས་བྱེད་རྒྱུ་ལས་སླ་པོ་ཞིག་མིན་ན་ཡང་དེ་ནི་མི་རིགས་ཤིག་གི་རིག་གཞུང་ཡར་རྒྱས་གཏོང་བར་དཀའ་ལས་རྒྱག་དགོས་རྒྱུ་གལ་ཆེན་པོ་ཡིན་པའི་སྐོར་རྒྱལ་སྤྱིའི་བོད་ཀྱི་ཚན་རིག་བརྡ་ཆད་གཏན་འབེབས་ཀྱི་ལྷན་ཚོགས་ནང་ཚོགས་ཞུགས་གནང་བའི་དགེ་བཤེས་དགེ་ལེགས་རྒྱལ་མཚན་ལགས་ཀྱིས་གསུངས་པའི་སྐོར་ལ་པད་མ་དངོས་གྲུབ་ལགས་ཀྱིས་བཏང་གནང་བའི་ཞིབ་ཕྲའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་གཉིས་ནས་དབུ་འཛུགས་ཀྱིས་ཉིན་བརྒྱད་ཀྱི་རིང། ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་འཆར་གྱི་གོ་སྒྲིག་འོག། འབྲས་སྤུངས་བློ་སེང་གླིང་གོམ་སྒྲུབ་དང་ཚན་རིག་ལྟེ་གནས་ཁང་གིས་མཉམ་སྒྲུབ་གནང་བའི་འོག་འབྲས་སྤུངས་བློ་གསལ་གླིང་སྒོམ་སྒྲུབ་དང་ཚན་རིག་ལྟེ་གནས་ཁང་གི་ནང་དུ། བོད་པའི་དགོན་སྡེ་དང་ཤེས་ཡོན་བསྟི་གནས་འདྲ་མིན་ཁག་བདུན་ནས་ལོ་ཙཱ་བ་དང་རིག་གཞུང་དང་རིག་གནས་ལ་མཁྱེན་རྒྱ་ཡངས་པའི་སྐྱ་སེར་བཅུ་གཉིས་ཙམ་ཞིག་ལྷན་ཞུགས་ཀྱིས་རྒྱལ་སྤྱིའི་བོད་ཀྱི་ཚན་རིག་བརྡ་ཆད་གཏན་འབེབས་ཀྱི་ལྷན་ཚོགས་ཐེངས་བཅོ་ལྔ་པ་འཚོགས་ཞུས་པ་རེད་འདུག་ལ་དེ་ནི་གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་ལྟར་གདན་ས་གྲྭ་ཚང་ཁག་གི་དགེ་འདུན་པ་རྣམས་ལ་ཚན་རིག་སློབ་ཁྲིད་ཀྱི་བསླབ་གཞི་གཏན་འབེབས་གནང་བ་གཞིར་བཟུང་གི་བསླབ་གཞིའི་ཀློག་དེབ་ཁག་ཨེ་མོ་རི་དང་བོད་ཀྱི་ཚན་རིག་ལོ་ཙཱ་བ་རྣམ་པས་བོད་བསྒྱུར་གནང་བའི

ཡང་ཁོ་གསར་པ་བཟོ་མི་དགོས་པ་བྱས་ཁོ་རང་འདྲ་བོད་ཆོས་དང་ཡ་ཡོད་པ་བྱས་ཁོ་ཐ་སྙད་དེ་ཏག་ཏག་འགྲིག་གི་ཡོད་ན། འདི་འདྲས་ཀྱི་ཐོག་ནས་ད་གཙོ་བོ་ད་ང་རང་ཚོ་ལོ་ཙཱ་བ་རྣམས་ཀྱིས་སློབ་དེབ་བསྒྱུར་བའི་སྐབས་སུ་འདི་ནང་ལོགས་ལ་ད་ཚན་རིག་གི་ཐ་སྙད་མང་པོ་བོད་ཡིག་ནང་མེད་དུས། འདི་ཡིས་ད་ང་ཚོ་གཏན་འབེབས་འདྲ་བོ་དང་ད་ཁོ་གསར་བཟོ་བྱས་ད་འདི་འདྲས་ཀྱི་ཐོག་ནས་ནི་བཙུགས་པ་ཞིག་རེད། ད་འདི་ད་ལྟ་བར་དུ་ང་རང་ཚོ་གི་ལོ། ད་ཐེངས་མ་བཅུ་བཞིའི་ཚོགས་རེ་འདི་ནང་ལོ་ན་ད་ཁྱོན་བསྡོམས་བདུན་སྟོང་ལྷག་ཅིག་ད་དུ་ཐ་སྙད་ཅིག་གཏན་འབེབས་བྱུང་ཐུབ་ཡོད་རེད། དེ་བཞིན་ཡང་ལྷན་ཚོགས་དེའི་ནང་ཚོགས་ཞུགས་གནང་བའི་འབྲས་སྤུངས་བློ་གསལ་གླིང་ཚན་རིག་སྡེ་ཚན་གྱི་སློབ་དགེ་དང། དེ་སྔ་རྒྱལ་སྤྱིའི་བོད་ཀྱི་ཚན་རིག་བརྡ་ཆད་གཏན་འབེབས་ཀྱི་ལྷན་ཚོགས་ཐེངས་མང་པོའི་ནང་ཚོགས་ཞུགས་གནང་བ་དགེ་བཤེས་དགེ་ལེགས་རྒྱལ་མཚན་ལགས་ཀྱིས་གསུངས་ན། ཚན་རིག་གི་བརྡ་ཆད་གཏན་འབེབས་གནང་རྒྱུ་དེ་ནི་ལས་སླ་པོ་ཞིག་མིན་ཡང། དེ་ནི་མི་རིགས་ཤིག་གི་རིག་གཞུང་ཡར་རྒྱས་གཏོང་རྒྱུར་དཀའ་ལས་བརྒྱབ་དགོས་རྒྱུ་གལ་ཆེན་པོ་ཡིན་པ་གསུངས་གནང་བྱུང།
ཐ་སྙད་བཤད་དེ་ནམ་རྒྱུན་ང་ཚོ་བར་གྱི་མིང་ཞིག་བཟོ་ཞེས་ཟེར་ནས་རྟོག་བདེ་པོ་འདྲ་ཅིག་སྐད་ཆ་བཤད་ན་ཐང་འདྲ་ཅིག་རེད་དེ་ཡིན་ན་ཡང། མིང་དངོས་གཞི་ལ་མ་བབས་ནས་ཨ་ནི་ཁོ་ཐ་སྙད་རེ་རེ་རེ་རེ་གསར་བཟོ་བྱས་ཡོང་དེ་ཨ་ནི། དཔེ་དཀའ་ངལ་འདུག་ལས་སླ་པོ་ཁྱོན་ནས་མི་འདུག་ཁོ་ག་རེ་ཟེར་དགོས་རེད། ཨ་ལས་སེམས་ཅན་ཀྱང་རྒྱབ་དཔེར་ན་ཙི་ཙི་བཟོ་འདྲ་དེ་འདྲ་ཡོད་ན་ཅི་ལ་མིང་བཏགས་ན་ཙི་ཙི་བཟོ་ལྟ་གཅིག་པ་གཅིག་རྐྱང་འདྲ་པོ་འདྲ་ཅིག་དཔེ་མང་པོ་སླེབས་ཡོང་གི་འདུག་ཨ་ཚན་རིག་ནང་ལ་པས་བཟོ་འཆར་གཅིག་པ་གཅིག་རྐྱང་ཡོང་གི་མ་བཏགས་ན་ནི་གཅིག་པ་གཅིག་རྐྱང་ཡོང་གི་ད་དུ་ཙི་ལ་མིང་ལོག་སླ་བ་བཏགས་འོག་ཏུ་མི་དེ་འདྲས་ཅེས་འོ་འདི་དཔེ་དཀའ་ངལ་འདུག། འདི་ནས་ཚན་རིག་གི་ཐ་སྙད་དེ་ཚོ་མར་ཞིབ་ཚགས་པོ་དཔེ་ང་ཚོ་མིག་གིས་མ་མཐོང་བ་དེ་འདྲས་ཀྱང་ཆོག་ལ་མིང་བཏགས་དགོས་ཀྱི་རེད་མང་བྱས་ཡག་ཅི། དཔེར་ན་སྐྱེ་དངོས་ཚན་རིག་དེ་འདྲས་ནང་ལ་འགྲོ་དེ་ཨ་ནི་ཕྲ་ཕུང་དང་དེ་འདྲས་མར་ཞིབ་ཚགས་པོ་འདྲ་འགྲོ་འདི། ཨ་ནི་དེ་ཚོ་རེ་རེ་རེ་རེ་ལ་མིང་བཏགས་འགྲོ་དགོས་དེ། དེ་ཚོ་ལས་སླ་པོ་མི་འདུག་ར་དཀའ་ལས་འདུག་དཔེ་ཤུགས་ཆེན་པོ་རེ་བཤད། ད་ཡིན་ན་དཀའ་ལས་འདུག་ཟེར་ནས་བྱ་ཡག་གེ་ཡག་མ་ར་ང་ཚོ་དེའི་མི་རིགས་གཅིག་གི་གོ་བ་ག་རེ་ཟེར་དགོས་རེད་རིག་གཞུང་གི་ཡར་རྒྱས་འགྲོ་དགོས་ན་དཀའ་ལས་རྒྱག་དགོས་ཀྱི་རེད། དེ་ཡིན་དེ་ཡིན་ལྟས་ད་ནི་བཟོས་ལ་དེ་ཚོས་ལས་སླ་པོ་མི་འདུག། རྒྱལ་སྤྱིའི་བོད་ཀྱི་ཚན་རིག་བརྡ་ཆད་གཏན་འབེབས་གནང་བའི་ལྷན་ཚོགས་དེ་གྲུབ་མཚམས་སུ་འབྲས་སྤུངས་བློ་གསལ་གླིང་སྒོམ་སྒྲུབ་དང་ཚན་རིག་ལྟེ་གནས་ཁང་གི་ནང་དུ་མུ་མཐུད་ཕྱི་ཟླ་བཅུ་གཉིས་པའི་ཚེས་གཅིག་ནས་བཅུ་བཞི་བར། བདུན་ཕྲག་གཉིས་ཀྱི་རིང་ལོ་རིམ་གསུམ་པའི་ཚན་རིག་ཞིབ་འཇུག་སྦྱོང་བརྡར་གནང་རྒྱུ་དང་ཕྱི་ཚེས་བཅོ་ལྔ་ནས་ཉི་ཤུ་བར་ཉིན་ལྔའི་རིང་ཚན་རིག་སྐད་སྒྱུར་གྱི་ཟབ་སྦྱོང་གནང་རྒྱུ་ཡིན་པ་རེད་འདུག་དེའི་ཐོག་བློ་གསལ་གླིང་སྒོམ་སྒྲུབ་དང་ཚན་རིག་ལྟེ་གནས་ཁང་ནས་གོ་སྒྲིག་ཞུ་སྒོ་གང་ཅིར་མཐུན་འགྱུར་གནང་གི་ཡོད་པ་རེད་འདུག་གཞི་རྩའི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་གཞིར་བཟུང་གིས་ཕྱི་ལོ་ཉིས་སྟོང་དྲུག་ལོར་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་འཆར་གྱི་གོ་སྒྲིག་འོག་དགོན་སྡེ་ཁག་ཏུ་ཚན་རིག་སློབ་ཁྲིད་ཀྱི་ལས་གཞི་དབུ་འཛུགས་གནང་སྟེ་ཕྱི་ལོ་ཉིས་སྟོང་བརྒྱད་ལོར་དགེ་འདུན་པ་རྣམས་ལ་ཚན་རིག་སློབ་ཁྲིད་ཀྱི་བསླབ་གཞི་ཁག་གཏན་འབེབས་གནང་བ་དང་བསླབ་གཞི་དེ་ལ་གཞིགས་པའི་སློབ་ཁྲིད་གནང་རྒྱུ་དེ་ནི་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་དངོས་སུ་དབུ་འཛུགས་གནང་ཡོད་ཀྱང་ཚན་རིག་སློབ་ཚན་གྱི་ཀློག་དེབ་ཁག་དབྱིན་ཡིག་ཐོག་ཡོད་པ་རྣམས་བོད་སྒྱུར་ཞུ་བའི་དབྱིན་སྐད་ཀྱི་ཐ་སྙད་ཚད་ལྡན་བེད་སྤྱོད་ཡོང་རྒྱུར་ཨེ་མོ་རི་དང་རྡ་ས་བོད་ཀྱི་དཔེ་མཛོད་ཁང་གི་ལོ་ཙཱ་བས་མཚོན་པའི་བོད་པའི་རིག་གཞུང་དང་རིག་གནས་ལ་མཁྱེན་རྒྱ་ཡངས་པའི་མི་སྣ་གདན་ཞུས་ཀྱིས་ད་བར་རྒྱལ་སྤྱིའི་བོད་ཀྱི་ཚན་རིག་བརྡ་ཆད་གཏན་འབེབས་ཀྱི་ལྷན་ཚོགས་ཐེངས་བཅུ་བཞི་ཚོགས་ཟིན་ཡོད་པ་རེད་འདུག་ལ་ད་ལན་གྱི་ལྷན་ཚོགས་འདིའི་ནང་ཨེ་མོ་རི་དང་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་དང་ཝ་ར་ཎ་སི་མཐོ་སློབ་དང་དེ་བཞིན་འབྲས་སྤུངས་བློ་གསལ་གླིང་དང་སྒོ་མང་གྲྭ་ཚང་དང་གཞན་ཡང་དགའ་ལྡན་བྱང་རྩེ་གྲྭ་ཚང་བཅས་ནས་འབྲེལ་ཡོད་མི་སྣ། ལྷན་ཞུགས་གནང་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། རྒྱ་ནག་གཞུང་གིས་ཀོ་བིཌ་བཅུ་དགུ་ཏོག་དབྱིབས་ནད་ཡམས་ཁྱབ་གདལ་བྱུང་བའི་རྗེས་རྒྱ་ནག་ནང་ཕྱིའི་ཡུལ་སྐོར་སྤྲོ་འཆམ་པ་གང་མང་མང་འགྲུལ་བཞུད་བྱེད་མཁན་ཡོང་ཐབས་སུ་འཕྲལ་སེལ་རིང་འདི་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་གཅིག་ནས་ལོ་གཅིག་གི་རིང་ཧྥ་རན་སི་དང་འཇར་མ་ནི་ཨི་ཏྲ་ལི་སི་པེན། ནེ་དར་ལན། མ་ལེ་ཤི་ཡ་བཅས་ཀྱི་ཡུལ་མིར་ཐོངས་མཆན་བི་ཟ་ཞུ་མི་དགོས་པར་རྒྱ་ནག་ནང་ཡོང་ཆོག་པའི་མཐུན་རྐྱེན་སྤྲད་ཡོད་འདུག། དེ་ཡང་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པས་རེས་གཟའ་པ་སངས་ཉིན་བརྗོད་པར་གཞིགས་ན། འདི་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་གཅིག་ནས་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་སུམ་ཅུ་བར་གོང་ཞུས་རྒྱལ་ཁབ་དེ་དག་གི་མི་སེར་ཚོ་རྒྱ་ནག་ནང་ལ་སྤྲོ་འཆམ་དང་ཕ་མ་སྤུན་མཆེད་ཐུག་འཕྲད་དེ་བཞིན་ཚོང་ལས་དང་ཡང་ན་ལམ་ཞོར་དུ་འཁྱུག་ཙམ་རྒྱ་ནག་ནང་བསྡད་འདོད་ཡོད་ཚེ་ཉིན་གྲངས་བཅོ་ལྔ་རིང་ཐོངས་མཆན་བི་ཟ་ཞུ་མི་དགོས་པར་འགྲོ་སྐྱོད་བྱེད་ཆོག་རྒྱུའི་གཏན་འབེབས་གནང་ཡོད་འདུག། ཀོ་བིཌ་བཅུ་དགུ་ཏོག་དབྱིབས་ནད་ཡམས་ཁྱབ་གདལ་བྱུང་བའི་རིང། ལོ་གསུམ་ཙམ་གྱི་རིང་ལ་རྒྱ་ནག་གི་ས་མཚམས་མང་པོ་སྒོ་བརྒྱབ་དགོས་བྱུང་ཡོད་ཀྱང་ཉེ་བའི་ཟླ་ཤས་ནང། རྒྱལ་སྤྱིའི་འགྲུལ་སྐྱེལ་གནམ་གྲུའི་འགྲོ་ལམ་སྒོ་ཕྱེ་བ་དང་ཡུལ་སྐོར་སྤྲོ་འཆམ་པ་ཡོང་འབབ་དང་ཚོང་ལས་སླར་གསོ་ཡོང་ཐབས་སུ་ཐོག་ཤུགས་སྣོན་རྒྱབ་བཞིན་ཡོད་པ་རེད། དེ་བཞིན་ནུབ་ཕྱོགས་ཡུལ་གྲུ་མང་པོ་དང་མཉམ་འགྲོ་བ་མིའི་ཐོབ་ཐང་དང་ཐའེ་ཝན་དང་ཚོང་འབྲེལ་སོགས་ཀྱི་གནད་དོན་མང་པོའི་ཐོག་ནས་གདོང་གཏུག་བྱུང་སྟེ་རྒྱལ་སྤྱིའི་ནང་རྒྱ་ནག་ལ་མཐོང་ཚུལ་དེ་ཡག་པོ་མེད་པར་ཆགས་པ་དེ་ཡང་བསྐྱར་གསོ་ཡོང་ཐབས་ཤིག་ཏུ་ངོས་འཛིན་བྱེད་བཞིན་ཡོད་པ་རེད། ཉེ་བའི་ཆར་ཉམས་ཞིབ་པས་རྒྱལ་ཁབ་ཉི་ཤུ་རྩ་བཞི་ནང་རྒྱལ་སྤྱིའི་ངོས་ནས་རྒྱ་ནག་ལ་མཐོང་སྣང་ག་འདྲ་ཡོད་མེད་དཔྱད་ཞིབ་བྱས་པའི་མཇུག་འབྲས་སུ་མི་རྒན་པ་བརྒྱ་ཆ་དྲུག་ཅུ་རེ་བདུན་གྱིས་མཐོང་སྣང་ཡག་པོ་མེད་པར་རྒྱ་ནག་ལ་མི་དགའ་བའི་བསམ་ཚུལ་ཐོན་ཡོད་པ་དང། དེའི་ནང་ནས་ཕྱེད་ཀ་ལྷག་གིས་རྒྱ་ནག་གིས་རྒྱལ་ཁབ་གཞན་གྱི་ལས་དོན་ལ་ཐེ་ཇུས་བྱེད་ཀྱི་ཡོད་པ། རྒྱལ་ཁབ་གཞན་གྱི་ཁེ་ཕན་ལ་བསམ་གཞིགས་བྱེད་ཀྱི་མེད་པ་བསམ་ཤོག་བསྡུ་ལེན་བྱས་པའི་གྲུབ་དོན་ཐོག་ནས་ཤེས་རྟོགས་བྱུང་ཡོད་པ་རེད། ད་རེས་རྒྱ་ནག་གཞུང་གིས་རྒྱལ་ཁབ་དྲུག་གི་མི་སེར་ལ་ཐོངས་མཆན་བི་ཟ་ཞུ་མི་དགོས་པར་རྒྱ་ནག་ནང་བདུན་ཕྲག་གཉིས་ཙམ་རིང་འགྲོ་བསྐྱོད་ཆོག་པའི་གསལ་བསྒྲགས་བྱས་པར་རྒྱ་ནག་ནང་དུ་ཡོད་པའི་ཇར་མ་ནིའི་གཞུང་ཚབ་ཆེན་མོ་ལྕམ། Patricia Flor ཞུ་བས་རྒྱ་ནག་གི་ཐག་གཅོད་དེ་ནི་དེ་སྔ་བྱུང་མྱོང་མེད་པ་ཞིག་ཡིན་པ་དང་རྒྱ་ནག་གཞུང་གིས་མིང་འདོན་བྱས་པའི་རྒྱལ་ཁབ་དེ་ཚོ་ཙམ་མིན་པར། ཡུ་རོབ་རྒྱལ་ཁབ་ཚང་མའི་མི་སེར་ལ་དེ་ལྟར་གོ་སྐབས་གཅིག་མཚུངས་སྤྲད་པའི་རེ་བ་ཡོད་ཅེས་བརྗོད་འདུག། རྒྱ་ནག་ནང་གློ་ཚད་དབུགས་ལམ་འགོས་ནད་ཁྱབ་གདལ་འགྲོ་བཞིན་པ་དེའི་ཐད་ལ་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་རྒྱུན་ལྡན་མ་ཡིན་པའི་ནད་འཕེལ་རིམ་གང་ཡང་རྙེད་སོན་བྱུང་མེད་པའི་སྐོར་གསུངས་འདུག

རྒྱ་ནག་གཞུང་གིས་ལོ་ངོ་གསུམ་རིང་ཏོག་དབྱིབས་ནད་ཡམས་རྩ་མེད་བཟོ་བའི་དམ་བསྒྲགས་སྲིད་ཇུས་ལག་བསྟར་བྱས་ཏེ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བཅུ་གཉིས་པའི་ནང་དམ་བསྒྲགས་ཀྱི་སྲིད་ཇུས་མཚམས་འཇོག་བྱས་པ་ནས་བཟུང་ད་ལོའི་དགུན་ཁ་འགོ་བཙུགས་པའི་དུས་འདིར་གློ་ཚད་དབུགས་ལམ་གྱི་འགོས་ནད་ཁྱབ་གདལ་འགྲོ་བཞིན་ཡོད་ན་ཡང་འགོས་ནད་འདིས་ཕོག་མཁན་མང་ཆེ་བ་ཕྲུ་གུ་ཡིན་པ་དང་དེའི་ནང་ནས་འགོས་ནད་ཁྱབ་གདལ་ཆེ་ཤོས་རྒྱ་ནག་གི་བྱང་ཕྱོགས་ས་ཁུལ་རྒྱལ་ས་པེ་ཅིན་དང་ལིའོ་ཉིན་ཞིང་ཆེན་ནང་སྨན་ཁང་དུ་ནད་པ་དུས་ཚོད་རིང་པོ་སྒུག་དགོས་ཀྱི་ཡོད་པ་རེད་འདུག་རྒྱ་ནག་གཞུང་གི་འབྲེལ་ཡོད་ལྷན་ཁང་གིས། ཆམ་རིགས་ཧྥུ་ལན་ཛཱ་ནི་དགུན་ཁ་དང་དཔྱིད་ཀ་ཁྱབ་གདལ་ཇེ་སྡུག་ཏུ་འགྲོ་སྲིད་པ་དང་ནད་འབུ་ཡོད་པའི་གློ་ཚད་དབུགས་ལམ་གྱི་འགོས་ནད་དེ་ནི་མ་འོངས་པར་རྒྱ་ནག་གི་ས་ཁུལ་ཁག་ཅིག་ནང་ཁྱབ་གདལ་མུ་མཐུད་ཤུགས་ཆེར་འགྲོ་སྲིད་པ་མ་ཟད་ཏོག་དབྱིབས་ནད་འབུ་འགོས་པའི་ནད་པར་འགོས་ནད་དེ་འགོས་པའི་ཉེན་ཁ་ཡོད་པའི་ཉེན་བརྡ་ཡང་བཏང་འདུག།
མཱ་ཡན་མཱར་ནང་ལྷོ་ཤར་ཨེ་ཤི་ཡའི་ཡུལ་གྲུ་ཁག་ནས་ཚོང་ཟོག་སྐྱེལ་འདྲེན་བྱ་མཁན་གྱི་སྣུམ་འཁོར་ཞིག་ལ་ས་མཚམས་སུ་མེ་སྐྱོན་བྱུང་བའི་གནས་ཚུལ་ཐོན་པའི་ཉི་མ་གཅིག་གི་རྗེས་རེས་གཟའ་སྤེན་པའི་ཉིན་རྒྱ་ནག་དམག་མིས། Myanmar། ཀྱི་ས་མཚམས་སུ་རྒོལ་འཛིང་གི་དམག་སྦྱོང་བྱ་རྒྱུ་དེ་འགོ་འཛུགས་བྱས་བཞག། དེ་ཡང Myanmar ཀྱི་ས་མཚམས་སུ་བྱུང་བའི་གནས་ཚུལ་དེ་ཚོ་ནི་གྱེན་ལོག་པས་བཙན་རྒོལ་བྱས་པ་ཞིག་ཡིན་ལུགས Myanmar ཀྱི་གསར་འགྱུར་བརྒྱུད་ལམ་ཁག་ནང་གནས་ཚུལ་སྤེལ་ཡོད་པ་དང། རྒྱ་ནག་གི་བདེ་སྲུང་གཏན་འཇགས་མེད་པའི་བློ་འཚབ་ཀྱི་ཐོག་ནས་རྒྱ་ནག་གི་དམིགས་བསལ་སྐུ་ཚབ་ཀྱིས Myanmar ཀྱི་རྒྱལ་སའི་ནང་མཐོ་རིམ་དཔོན་རིགས་དང་ཐུག་འཕྲད་བྱས་ཡོད་འདུག། རྒྱ་ནག་མི་དམངས་བཅིངས་འགྲོལ་དམག་མིས WeChat སྤྱི་ཚོགས་དྲ་རྒྱའི་ཐོག་མཱཡཱན་མཱར་གྱི་ས་མཚམས་སུ་དམག་སྦྱོང་བྱེད་དགོས་པའི་དམིགས་ཡུལ་ནི་གང་མགྱོགས་གནས་སྟངས་ལ་འགྱུར་བ་གཏོང་ཕྱོགས་དང། ས་མཚམས་སྒོ་བརྒྱབ་ཕྱོགས་སོགས་ཀྱི་ཆེད་དུ་ཡིན་པ་བཤད་བཞག། འོན་ཀྱང་སྤྱི་བསྒྲགས་དེའི་ནང་དུས་ཚོད་དང་ཆ་ཤས་ལེན་མཁན་དམག་མི་ག་ཚོད་ཡོད་མེད་སོགས་ཞིབ་གསལ་གང་ཡང་འགྲེལ་བརྗོད་བྱས་མེད་པ་རེད་བཞག། རྒྱ་ནག་གི་རྒྱལ་ས་པེ་ཅིན་དུ་ཉེ་ལམ་བཏོན་པ་གི་རྒྱབ་ཤ་དཀར་བོ་གི་དེབ་དང་འབྲེལ་ཏེ་སྤྱི་ཟླ་བཅུ་གཅིག་པ་གི་ཚེས་པ་ཉེར་གཅིག་གི་ཉི་མ་ཀྲུང་གོའི་བོད་རིག་པ་ཞིབ་འཇུག་ལྟེ་གནས་ཀྱིས་བཀོད་སྒྲིག་བྱས་ཏེ། དུས་རབས་གསར་པ་གི་ཏང་གི་བོད་སྐྱོང་མཛད་ཇུས་ཀྱི་ལག་ལེན་དང་དེའི་ལོ་རྒྱུས་རང་བཞིན་གྱི་གྲུབ་འབྲས་ཀྱི་མཐོ་རིམ་གླེང་སྟེགས་ཟེར་བ་ཞིག་འཚོགས་ནས་རྒྱབ་ཤ་དཀར་བོ་གི་དེབ་ཀྱི་ནང་གུང་ཁྲན་ཏང་གི་སྲིད་ཇུས་སྤྱི་དང་ལྷག་པར་ཞི་ཅིན་ཕིན་གྱིས་འགོ་ཁྲིད་དེ་བོད་ནང་ཕྱོགས་གང་ཐད་ནས་ཡར་རྒྱས་ཕན་ཐོགས་བྱུང་ལུགས་སོགས་དྲིལ་བསྒྲགས་དང་དེབ་ཀྱི་ནང་དོན་འགྲེལ་བརྗོད་ཤུགས་ཆེ་བྱས་ཡོད་ནའང། བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ནས། རྒྱབ་ཤ་དཀར་བོའི་དེབ་ཀྱི་ནང་ཅི་བཤད་ལ་མ་ལྟོས་པར་རྒྱ་ནག་གཞུང་གིས་བོད་ནང་མཁྲེགས་འཛིན་གྱི་སྲིད་བྱུས་སྔར་མུས་བཞིན་འགྱུར་བ་མེད་པ་དང། ཀྲུང་གོའི་བོད་རིག་པ་ཞིབ་འཇུག་ཁང་གིས་རྒྱབ་ཤ་དཀར་བོ་གི་དེབ་དང་འབྲེལ་བ་གི་ཚོགས་འདུ་དེར་བོད་ནང་གི་དངོས་ཡོད་གནས་སྟངས་ཀྱི་ཐོག་སྐད་ཆ་བཤད་མི་འདུག་ཅེས་འགྲེལ་བརྗོད་གནང་གི་འདུག། བོད་ཀྱི་མངོན་འདོད་དེ་བོད་མིའི་མངོན་འདོད་དེ་གཙོ་བོ་དེ་ད་ལྟ་བོད་ཀྱི་ཆོས་དང་རིག་གཞུང་དང་སྐད་དང་དེ་ཚོའི་སྒང་ལ་ཆགས་བསྡད་ཀྱི་ཡོད་རེད། དེ་ཚོའི་སྒང་ལ་ཨ་ནེ། ཡར་རྒྱས་འགྲོ་བ་དང་ཆོས་དད་ཀྱི་རང་དབང་ཡོད་པ་དང། ཞང་འདི་ན་ད་ལྟ་སྐད་དང་གང་ཅིའི་ཐོག་ནས་སོ་སོ་ཀྱི་ལོངས་སུ་སྤྱོད་ཐུབ་པའི་ཡོད་པ་ཡིན་ན་དགེ་མཚན་ཆེན་པོ་ཡོད་པ་རེད་དེ་གང་ལྟར་ད་ལྟ་ད་རིང་རྒྱབ་ཤ་དཀར་པོ་འདིའི་ནང་གཙོ་བོ་སྤྱི་ཚོགས་ཀྱི་ནང་ལོགས་ལ་དཔལ་འབྱོར་གྱི་ནུས་པ་གང་ཡོད་པ་དེ་ཚོ་མང་ཞིག་བཏོན་ཡོང་དུས་ཚང་མར་འདི་གི་ཨ་ནི་བོད་མིའི་མངོན་འདོད་རྩ་བ་ཉིད་ནས་མ་རེད་ཆེ་ཆེ་གཙོ་བོ་དེ་མ་རེད་ཆེ་ཆེ་འདི་ཞུ་འདོད་ཆོག་ཆོག་འདི་ཡོད་ཚང་པ་ལ་ད་རིང་དེ་སྤྱི་ཚོགས་ཚད་ལྡན་གང་དང་ཀུན་ཚོད་ད་ལྟ

ཡོན་རྒྱབ་རེད་ཅེས་ཞུ་འདེབས་ཞུ་འདོད་བྱུང་སོང། གང་ལྟར་ཡིན་ནའི་ད་ལྟ་རྒྱབ་ཤ་དཀར་པོ་དེའི་ནང་ལ་དཀའ་ངལ་ཆེན་པོ་ཞིག་ཆགས་བསྡད་ཀྱི་ཡོད་རེད་རྒྱ་ནག་གཞུང་ངོས་ནས་བོད་སྒང་ལ་ལྟ་སྟངས་དང་ལངས་ཕྱོགས་འཛིན་སྟངས་དེ་སྔར་བཞིན་མཁྲེགས་འཛིན་གྱི་སྲིད་བྱུས་ལག་བསྟར་བྱེད་པ་དེ་བྱེད་མུས་རེད། ཨ་འདི་རེད་ཚོགས་འདུ་དེའི་ནང་ལ་གི་ཚོགས་འདུ་ཚོགས་པ་ཡིན་ནའི་གལ་ཏེ་དོན་དག་དངོས་བོ་བོད་ནང་གི་གནད་དོན་དེ་ཚོ་ག་རེ་ཡིན་པ་དངོས་ཡོད་ཀྱི་གནས་སྟངས་དེའི་སྒང་ལ་ཨ་ནས་བཀའ་མོལ་གནང་མི་འདུག་ཅེས་ཞུ་འདེབས་ཞུ་འདོད་བྱུང། རྒྱ་ནག་གཞུང་གིས་རྒྱབ་ཤ་དཀར་པོ་གི་དེབ་ཀྱི་ནང་དུས་རབས་གསར་པའི་ཏང་གི་བོད་སྐྱོང་མཛད་ཇུས་སྣེ་ཁྲིད་ཀྱི་འོག་བོད་ལྗོངས་ཀྱི་དཔལ་འབྱོར་དང་རིག་གནས། མི་རིགས་དང་ཆོས་ལུགས་བདེ་འཇགས་འབྱུང་ཁམས་ཁྲིམས་སྐྱོང་སོགས་བྱ་གཞག་ཁག་ལ་ཕྱོགས་ཡོངས་ནས་ཡར་ཐོན་དང་ལོ་རྒྱུས་རང་བཞིན་གྱི་གྲུབ་འབྲས་ཐོབ་པར་ཕྱོགས་སྡོམ་བྱས་ལུགས་དང། བོད་ལྗོངས་ཀྱི་ལས་དོན་ཡག་པོ་སྒྲུབ་པ་དང་བོད་ལྗོངས་ཡུན་རིང་བདེ་འཁོད་དང། སྤུས་ཚད་མཐོ་བ་གི་འཕེལ་རྒྱས་ཀྱི་ལེའུ་མུ་མཐུད་རྩོམ་བཞིན་པ་སོགས་བྲིས་པ་གི་སྐོར་རྒྱབ་ཤ་དཀར་པོའི་དེབ་ཀྱི་མཐོ་རིམ་གླེང་སྟེགས་དེར་ཤུགས་ཆེར་བཤད་ཡོད་ནའང། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་ནས། ད་ལྟའི་བོད་ནང་གི་གནས་སྟངས་ཧ་ཅང་ཛ་དྲག་དང་ལྷག་དོན་རྒྱ་ནག་གཞུང་གིས་བོད་དེ་རྒྱ་སྡེ་ལ་བསྒྱུར་བ་གི་སྲིད་བྱུས་འདྲ་མིན་གི་འོག་བོད་ནང་གཞི་རྩའི་འགྲོ་བ་མིའི་ཐོབ་ཐང་རྩ་བ་ནས་མེད་པས་ཚོགས་འདུ་དེ་ནི་རྒྱ་ནག་གཞུང་གིས་འཁྱོག་གཏམ་གི་ལེ་ཚན་ཞིག་རེད་ཅེས་འགྲེལ་བརྗོད་གནང་གི་འདུག།

གལ་སྲིད་དགྲ་བོ་རྒྱ་དམར་གཞུང་འདི་འདྲའི་ཀྱི་ཐོག་ནས་ཀྱི་གདེང་ཚོད་དང་སྤོབས་པ་ཡོད་པ་ཡིན་པ་ཡིན་ན། རྒྱབ་ཤ་དཀར་པོ་ནང་ལ་གང་བཀོད་པ་ནང་བཞིན་གྱི་དངོས་ཡོད་གནས་སྟངས་ཤིག་ཡོད་པ་ཡིན་པ་ཡིན་ན། རང་དབང་དང་ལྡན་པའི་ཀྱི་རྟོག་ཞིབ་ཚོགས་ཆུང་ག་བྱས་ནས་བཏང་ཐུབ་ཀྱི་ཡོད་མ་རེད། གཉིས་ཐད་ནས་བོད་ནང་ལོགས་ལ་གསར་འགོད་པ་གཙོས་པའི་ཀྱི་གང་ཅི་རང་དབང་གི་ཐོག་ནས་ཀྱི་འགྲོ་སྐྱོད་ག་བྱས་ནས་གནང་ཐུབ་ཡོད་མ་རེད་འདི་ཚང་མ་ལོ། རྒྱ་ནག་གཞུང་གིས་གང་ཅི་སྲིད་བྱུས་གཅིག་དང་འཁྱོག་གཏམ། ལྷག་པར་དུ་ཡང་བོད་ནང་ལ་དངོས་ཡོད་གནས་སྟངས་དེ་ཕྱིའི་རང་དབང་ལུང་པ་ནང་ལོགས་ལ་གང་ཅི་ཁྱབ་ཏུ་མ་འཇུག་ཡས་ཀྱི་དྲག་པོའི་ཀྱི་སྲིད་བྱུས་ངན་པ་ཆགས་ཀྱི་ཡོད་རེད་དེ་ཡིན་དུས་ཚང་མ་ལོ་ཚོགས་འདུ་འདི་ཚང་མ་ལོ་ལ་ང་ཚོ་ངོས་ནས་མཐའ་གཅིག་ཏུ་སྐྱོན་བརྗོད་དང་ལྷག་པར་དུ་ཡང་འདི་ཚང་མ་ལོ། རྒྱ་ནག་གཞུང་གིས་འཁྱོག་བཤད་བྱེད་ཡས་ཀྱི་ལེ་ཚན་གཅིག་ལ་ང་ཚོ་ངོས་འཛིན་ཞུ་གི་ཡོད་ཞུ་ཡས་ཡིན། ཞིབ་འཇུག་པ་དང་རྩོམ་སྒྲིག་པ་ཕལ་མོ་ཆེ་བོད་རིགས་ཀྱིས་གྲུབ་པ་གི་ཀྲུང་གོའི་བོད་རིག་པ་ཞིབ་འཇུག་ལྟེ་གནས་ཁང་གི་བཀོད་སྒྲིག་གི་གླེང་སྟེགས་དེར། རྒྱ་ནག་དབུས་དྲིལ་བསྒྲགས་ལྷན་ཁང་དང་དབུས་འཐབ་ཕྱོགས་གཅིག་གྱུར་ལྷན་ཁང། སྤྱི་ཚོགས་ཚན་རིག་ཁང་དང་ཀྲུང་དབྱང་མི་རིགས་སློབ་གྲྭ་ཆེན་མོ། བོད་ལྗོངས་སྤྱི་ཚོགས་ཚན་རིག་ཁང་དང་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོ། ཀྲུང་གོའི་བོད་རིག་པ་ཞིབ་འཇུག་ལྟེ་གནས་ཁང་བཅས་ནས་ཆེད་ལས་མཁས་པ་དང་ཞིབ་འཇུག་མི་སྣ་ལྔ་བཅུ་ལྷག་མཉམ་ཞུགས་བྱས་ཡོད་ཅིང། རྒྱབ་ཤ་དཀར་པོ་གི་དེབ་ཀྱི་ནང་དོན་དོན་ཚན་དྲུག་ཏུ་ཕྱེ་བ་གི་ནང་ཆོས་ལུགས་ཀྱི་གྲུབ་འབྲས་ཟེར་བ་གི་ནང། དངོས་སུ་མིང་འབོད་ཀྱིས་གོང་ས་མཆོག་དང་པཎ་ཆེན་རིན་པོ་ཆེར་གཙོས་བ་གི་བོད་ཀྱི་བླ་ཆེན་ཁག་གི་ཡང་སྲིད་ངེས་པར་དུ་དམར་ཤོག་ཚོགས་པ་གི་དབང་སྒྱུར་འོག་གི་ས་ཁུལ་དུ་ངོས་འཛིན་བྱེད་དགོས་པ་དང། རྒྱ་ནག་གཞུང་གིས་ཁ་བྲལ་དང་རྙོག་ཟིང་བཟོ་མཁན་ཁག་ལ་ཐག་ཉེ་པོའི་ངང་ལྟ་རྟོག་དང་དོ་ནན་བྱེད་བཞིན་པ་གི་སྐོར། དེ་བཞིན་མཇུག་སྡོམ་གྱི་ནང་བོད་དུ་མུ་མཐུད་བརྟན་ལྷིང་ཡོང་ཆེད། མི་རིགས་མཐུན་སྒྲིལ་དང་རྒྱ་ནག་གཅིག་གི་འདུ་ཤེས་གོང་སྤེལ་དང། དམར་ཤོག་ཚོགས་པ་གི་སྲིད་ཇུས་ཁག་ཕུགས་རྒྱང་རིང་པོ་དང་ཆ་ཚང་བ་གི་ངང་ལག་ལེན་བསྟར་རྒྱུ་ཡིན་པ་གི་སྐོར་སོགས་བྲིས་ཡོད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ལོ་པེ་ཡིན།
མཚོ་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་གི་ཡིན། བལ་ཡུལ་ནང་ངོ་རྒོལ་བྱེད་མཁན་མང་ཚོགས་ཀྱིས་རྒྱལ་པོའི་རིང་ལུགས་བསྐྱར་གསོ་བྱ་དགོས་པའི་དགོས་འདུན་བཏོན་ཞིང་ངོ་རྒོལ་ལས་འགུལ་སྤེལ་བ་དེ་ནི་རྒྱ་ནག་གཞུང་གིས་བལ་ཡུལ་ནང་ཐེ་བྱུས་བྱེད་པའི་རྐྱེན་གྱིས་བྱུང་བར་མཐོ་རིམ་མི་སྣ་ཞིག་གིས་གསུངས་འདུག་དེ་ཡང་ཧི་མ་ལའི་རི་རྒྱུད་དུ་ཆགས་པའི་ཁྱིམ་མཚེས་རྒྱལ་ཁབ་བལ་ཡུལ་ནང་མི་དམངས་ཀྱིས་རྒྱལ་པོའི་རིང་ལུགས་བསྐྱར་གསོ་བྱ་དགོས་པའི་ངོ་རྒོལ་སྤེལ་བའི་གནས་སྟངས་དེ་ནི་རྒྱ་ནག་གཞུང་གིས་བལ་ཡུལ་ཐོག་ལ་ཐེ་བྱུས་བྱེད་པའི་བྱ་སྤྱོད་དང་འབྲེལ་བ་ཡོད་སྲིད་པ་དང་རྒྱ་ནག་བྱ་སྤྱོད་དེ་ཡིས་བལ་ཡུལ་གྱི་གཞུང་ལྷིང་འཇགས་ཤིག་ཡོང་གི་མེད་པའི་སྐོར་རྒྱ་གར་གྱི་གསང་བའི་མཐོ་རིམ་དཔོན་རིགས་ཤིག་གིས News Eighteen ཞེས་པའི་གསར་འགྱུར་ལས་ཁང་ལ་གསུངས་འདུག་གཟའ་འཁོར་འདིའི་འགོ་སྟོད་དུ་དེ་སྔའི་བལ་བོའི་རྒྱལ་པོ་དམ་པར་རྒྱབ་སྐྱོར་ཞུ་མཁན་མང་ཚོགས་སྟོང་ཕྲག་མང་པོས་རྒྱལ་པོའི་རིང་ལུགས་བསྐྱར་གསོ་བྱ་དགོས་པའི་དགོས་འདུན་བཏོན་ཏེ་བལ་ཡུལ་རྒྱལ་ས་ཀ་ཐ་མན་གྲུ་བར་གོམ་བགྲོད་ཀྱི་ངོ་རྒོལ་ལས་འགུལ་སྤེལ་ཐབས་བྱེད་མཁན་རྣམས་ལ་བལ་བོའི་ཉེན་རྟོག་པས་མིག་ཆུ་ཤོར་བའི་དུག་རླངས་གཏོར་བ་དང། རྒྱུག་པ་སོགས་གཞུས་ཏེ་ཉེས་རྡུང་བཏང་སྟེ་བཀག་འགོག་བྱས་ཡོད་པ་རེད་འདུག། སྐབས་དེའི་ངོ་རྒོལ་བྱེད་མཁན་མང་ཚོགས་ཀྱིས་བལ་པོའི་རྒྱལ་ཁབ་ཀྱི་རྒྱལ་དར་འཕྱར་ཞིང། དེ་སྔའི་རྒྱལ་པོ་དམ་པ་རྒྱ་ནན་དཱ་ར་ལ་རྒྱབ་སྐྱོར་གྱི་འབོད་ཚིག་སྒྲོག་སྟེ་རྒྱལ་ས་ཀ་ཐ་མན་གྲུའི་ཟུར་ཞིག་ཏུ་འདུ་འཛོམས་བྱས་ཏེ་རྒྱལ་སའི་ནང་དུ་འཛུལ་ཐབས་བྱས་ཡོད་པ་རེད། འོན་ཀྱང་བལ་པོའི་ཉེན་རྟོག་པས་ངོ་རྒོལ་བྱེད་མཁན་མང་ཚོགས་རྣམས་བཀག་པ་མ་ཟད། སྨྱུག་རྒྱུག་གཞུས་ཏེ་ཉེས་རྡུང་བཏང་བ་དང་མིག་ཆུ་ཤོར་བའི་དུག་རླངས་གཏོར་བ། ཆུའི་མེ་མདའ་འགྱེད་པ་སོགས་ཀྱི་ལག་ཆ་བེད་སྤྱོད་བཏང་བ་དང་སྐབས་དེར་ཕྱོགས་གཉིས་ཀར་རྨས་སྐྱོན་ཆུང་རེ་བཟོས་ཡོད་པ་རེད་འདུག་གོང་གསལ་རྒྱ་གར་གྱི་གསང་བའི་དཔོན་རིགས་ཁོང་གིས། བལ་ཡུལ་ནང་གི་ཟང་ཟིང་གནས་སྟངས་དེ་ནི་རྒྱ་ནག་གཞུང་གིས་ཐེ་བྱུས་རྒྱུན་མཐུད་ནས་བྱས་པའི་རྐྱེན་གྱིས་བལ་ཡུལ་གཞུང་གཅིག་ཀྱང་ལྷིང་འཇགས་སུ་གནས་མྱོང་མེད་པར་བརྟེན་བལ་བོའི་མང་ཚོགས་རྣམས་ཡིད་ཐང་ཆད་པར་བརྟེན་ནས་བྱུང་བ་རེད་ཅེས་གསུངས་འདུག།
ཉི་ཧོང་གི་ཕྱི་འབྲེལ་བློན་ཆེན་ཡོ་ཀོ་ཀ་མི་ཀ་ཝ་མཆོག་གིས་ལྷོ་ཀོ་རི་ཡའི་ནང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་དང་ཐུག་འཕྲད་གནང་བའི་རྗེས་རིང་མིན་ཉི་ཧོང་དང་རྒྱ་ནག་དབར་རྒྱལ་སྲུང་གི་ལས་དོན་དང་འབྲེལ་བའི་གྲོས་མོལ་གནང་ཐུབ་པའི་རེ་བ་ཡོད་ཅེས་བརྗོད་འདུག་དེ་ཡང་ཉི་ཧོང་གི་ཕྱི་འབྲེལ་བློན་ཆེན་ཀཱ་མི་ཀ་ཝ་དང་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་དབྱི་རྣམ་གཉིས་མཇལ་འཕྲད་གནང་བ་དེ་ནི་ཀཱ་མི་ཀ་ཝ་མཆོག་ཕྱི་ཟླ་དགུ་པའི་ནང་ཉི་ཧོང་གི་ཕྱི་སྲིད་བློན་ཆེན་དུ་བསྐོ་གཞག་བྱུང་བའི་རྗེས་ད་ལན་ཐེངས་དང་པོ་ཡིན་འདུག་ཉི་ཧོང་གི་ཕྱི་སྲིད་བློན་ཆེན་མཆོག་གིས། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་དང་མཉམ་དུ་གནད་དོན་མང་པོའི་ཐོག་འབྲེལ་ལམ་བཟང་དུ་གཏོང་ཐབས་དང་མ་འོངས་རྒྱལ་ཁབ་གཉིས་ཀྱི་རྒྱལ་སྲུང་གནད་དོན་དང་འབྲེལ་བའི་ཐོག་གྲོས་མོལ་གནང་ཐུབ་པའི་རེ་བ་ཡོད་ཅེས་གསུངས་བཞག། དེ་བཞིན་ཁོང་གིས་རྒྱ་ནག་དང་ཉི་ཧོང་གི་མཐོ་རིམ་དཔོན་རིགས་དབར་དཔལ་འབྱོར་གྱི་ཐོག་ལའང་གྲོས་མོལ་གནང་འཆར་ཡོད་ལུགས་གསུངས་འདུག་ཀྱང་གྲོས་མོལ་གནང་རྒྱུའི་ཟླ་དུས་ཚེས་གྲངས་སོགས་གཏན་འབེབས་གནང་ཡོད་མེད་ཁ་གསལ་བརྗོད་མི་འདུག་ཟླ་བ་འདིའི་འགོ་སྟོད་དུ་ཉི་ཧོང་གི་སྲིད་བློན་ཕོ་མི་ཡོ་ཀི་ཤི་ད་མཆོག་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་རྣམ་གཉིས་ཨ་མི་རི་ཀའི་ནང་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་གླེང་སྟེགས་ལྷན་ཚོགས་འཚོགས་པའི་ཞོར་དུ་ཟུར་མཇལ་གནང་བའི་སྐབས། རྒྱལ་ཁབ་གཉིས་ཀར་ཁེ་ཕན་ཡོད་པའི་ལས་དོན་གྱི་ཐོག་ཕྱག་ལས་གནང་རྒྱུ་དང་འབྲེལ་བ་བཟང་དུ་གཏོང་ཐབས་བྱ་རྒྱུར་མོས་མཐུན་བྱུང་ཡོད་པ་རེད།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ཡིན། ཐེངས་འདིའི་རྡ་རམ་ས་ལའི་ཉིན་དེབ་ཞེས་པའི་ལེ་ཚན་དེའི་ནང། ཉེ་ཆར་བཞུགས་སྒར་རྡ་རམ་ས་ལར་གསར་དུ་དབུ་འབྱེད་ཀྱི་ཤང་ཡ་རི་ལོ་དཀར་ཟས་ཀྱི་མགྲོན་ཁང་དང་རྣམ་རྒྱལ་དང་མཚན་ཉིད་དཀར་ཟས་ཟ་ཁང་བཅས་ཀྱི་སྦྱིན་བདག་ཟླ་བེ་ལགས་དང་ལྷན་དུ་དཀར་ཟས་ཚོང་ལས་དང་འབྲེལ་བའི་སྐོར་ལ་བློ་བེ་ལགས་ཀྱིས་བཀའ་འདྲི་ཞུས་པའི་གནས་ཚུལ་ཞིག་སྙན་སྒྲོན་ཞུ་རྒྱུ་ཡིན། རྡ་རམ་ས་ལའི་ཉིན་དེབ་ཀྱི་ལེ་ཚན་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་ང་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་བློ་བེ་ཡིན། ཐོག་མར་བདུན་ཕྲག་འདིའི་ནང་གི་རྡ་རམ་ས་ལའི་གསར་འགྱུར་ཁག་ཅིག་ཞུ་རྒྱུ་ཡིན། བཞུགས་སྒར་དུ་རྟེན་གཞི་ཆགས་པ་བོད་ཀྱི་འགྲེམས་སྟོན་ཁང་གིས་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་ནས་ཉེར་བཞི་བར་རེ་དུས་ཐུང་འགྲེམས་སྟོན་སྐོར་སྐྱོད་ཀྱིས། མི་མང་ལ་གཞི་གཏུག་གི་ལས་དོན་ཟིག་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་གནང་ཡོད་པ་གི་ནང། ཐོག་མའི་ཉི་མ་གཉིས་ཀྱི་རིང་རྒྱ་གར་དང་བོད་ཀྱི་གནའ་རབས་འབྲེལ་བ་གི་སྐོར་ལ་འགྲེམས་སྟོན་དང། ཉི་མ་གསུམ་པ་ནས་ལྔ་བ་གི་བར་རེ་ཕ་ཡུལ་ཕྱོགས་སུ་རྒྱང་ལྟ་ཟེར་བ་གི་ནང། བོད་ཀྱི་ལོ་རྒྱུས་དང་ད་ལྟའི་གནས་བབ་ཀྱི་གནས་སྟངས་དང་མ་འོངས་སྲིད་དོན་གྱི་རེ་བ་སོགས་འགྲེམས་སྟོན་གནང་བ། བོད་ཀྱི་འགྲེམས་སྟོན་ཁང་གི་འགན་འཛིན་བསྟན་འཛིན་སྟོབས་ལྡན་ལགས་ནས་འགྲེལ་བརྗོད་གནང་གི་འདུག།
རྒྱ་གར་དང་བོད་ཀྱི་གནའ་རབས་དང་དེང་དུས་ཀྱི་འབྲེལ་བ་དེ་པར་བརྒྱུད་བྱས་ནས་འགྲེམས་སྤེལ་གནང་བ་ཆགས་བསྡད་འདུག་དེ་ནས་ཉི་མ་གསུམ་པ་ནས་ཉི་མ་ལྔ་བ་དེ་ནི་ཕ་ཡུལ་ཕྱོགས་སུ་རྒྱང་ལྟ་ལ་ནི་ང་ཚོ་ད་ཅིག་བོད་ཀྱི་ལོ་རྒྱུས་གཙོ་བོ་གཙོ་བོ་ལོ་ཉིས་སྟོང་བར་གྱི་བོད་ཀྱི་ལོ་རྒྱུས་ག་འདྲས་བྱུང་ཡོད་མེད་དང་པར་བརྒྱུད་བྱས་དེ་ནས་ང་ཚོ་ད་ལྟ་སྐབས་བབ་ཀྱི་གནས་སྟངས་ག་འདྲས་ཡོད་མེད་ནི་མ་འོངས་པ་བོད་མི་སྒྲིག་འཛུགས་དང་བཙན་བྱོལ་གི་རེ་བ་དང་ག་རེ་ཞུ་བ་རེད། ད་ང་ཚོའི་སྲིད་དོན་ཐོག་ནས་རེ་བ་དང་གཅིག་གི་ང་ཚོ་ད་ཅིག་གི་རྒྱ་དང་བོད་ཀྱི་དཀའ་རྙོག་དེ་སེལ་ཐབས་ག་འདྲ་བྱེད་ཡིན་མིན་དེ་འདྲ་བྱེད་སྐབས་ལ་ང་ཚོས་ཉི་མ་གསུམ་རིང་གཟིགས་འབུལ་ཞུས་ཡོད། སྐོར་སྐྱོད་འགྲེམས་སྟོན་དེར་ཉི་མ་རེར་མི་སུམ་བརྒྱ་ལྷག་རེ་གཟིགས་གནང་གི་ཡོད་པ་སོགས་ཀྱིས་རིང་མིན་ཡང་ཁོང་ཚོས་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་གསུམ་ནས་གོང་ས་མཆོག་གི་མཛད་པ་འཕྲིན་ལས་དང་འབྲེལ་བ་གི་འགྲེམས་སྟོན་གནང་རྒྱུ་ཡིན་པ་རེད། བཞུགས་སྒར་རྡ་རམ་ས་ལ་ཁུལ་དུ་ལྗོངས་རྒྱུ་ལྟ་སྐོར་བ་དང་དཔལ་འབྱོར་ཡར་རྒྱས་ཇེ་ཆེར་འགྲོ་བཞིན་པ་དང་བསྟུན། ས་ཁང་ཚོང་སྒྱུར་དང་དཔུག་གཟུགས་ཀྱི་གནས་ཚུལ་ཇེ་མང་དུ་འགྲོ་བཞིན་པར་བརྟེན། ཟ་ཁང་དང་ཚོང་ཁང་གཉེར་མཁན་གྱི་བོད་མི་སྐྱབས་བཅོལ་བ་ཁག་ཅིག་གི་ཁང་ས་གློ་བུར་ཚོང་སྒྱུར་གྱིས་འཚོ་ཐབས་ལ་དོ་ཕོག་འབྱུང་གི་ཡོད་པ་ནི་དཔེར་ན། བཞུགས་སྒར་ཁྲོམ་གཞུང་དུ་བོད་སྨན་དང་བོད་ཀྱི་རིག་གཞུང་དང་འབྲེལ་བ་གི་ཅ་ལག་སྣ་ཚོགས་ཀྱི་ཚོང་ཁང་བདག་པོ་བསྟན་འཛིན་ཆོས་སྐྱིད་ལགས་ནས། འགྲོ་སོང་མང་པོ་བཏང་ནས་ཚོང་ཁང་བཙུགས་ཡོད་ནའང། ཁང་ས་གློ་བུར་ཚོང་སྒྱུར་གནང་བ་ལ་བརྟེན་ནས་ཚོང་ཁང་སྒོ་རྒྱག་དགོས་ཐུག་སྟེ། ཚོང་ཁང་གསར་པ་རག་རྒྱུ་ཁག་པོ་ཆགས་པ་གི་སྐོར་གྱི་འགྲེལ་བརྗོད་གནང་གི་འདུག།
ཨ་ནི་ཚོང་ཁང་གསར་པ་ཞིག་འཚོལ་དགོས་བསམ་ན་ནི། ཁང་བདག་རྒྱ་གར་མང་ཆེ་ས་ཆ་ཚང་མ་རྒྱ་གར་ལ་བདག་འདུག་ཨ་ནི་ཁང་བདག་རྒྱ་གར་ཡིན་དུས་ཙམ་པ་ལ་ཁོ་ཚོ་ཡང་ང་ཚོ་བོད་པ་གི་ཁང་བདག་བདག་པོ་ལས་གོང་ཆེ་རེད་སྟོང་ཕྲག་ལྔ་བཅུ་ང་ལྔ་དེ་འདྲ་རེད། ཨཱ་ནི། ཚོང་ཁང་ང་དང་པོ་སྒོ་ཕྱེ་དུས་ཙམ་པ་ལ། དམིགས་ཡུལ་མང་པོ་ཞིག་ཁྱེར་ནས་སྒོ་ཕྱེ་ཡིན། ཨཱ་ནི། ཁང་བདག་མཉམ་དུ་ལ Rent Agreement བཟོས་དུས་ཙམ་པ་ལ། ཁོ་རང་ལ་ངས་ཞུས་ཡིན་པ། ང་ལོ་ལྔ་དྲུག་འོན་ཏེ་ཚོང་བརྒྱབ་ནས་བརྒྱ་ཡས་མས་ང་རྒྱུན་རིང་པོ་བསམ་བློ་བཏང་ནས་ཚོང་ཁང་འགོ་བཙུགས་ཀྱི་ཡོད། ཨཱ་ནི། ང་རང་དང་པོ་འགོ་བཙུགས་དུས་ཁོ་རང་ནས་དཔེ་མ་སྲིད་དཀའ་ལས་བྱུང་ཟེར། སོ་སོ་ལ་པེ་ཤ་དེ་ཙམ་ཞིག་ཡོད་མ་རེད་ཨཱ་ནི། དེ་ནས་ནི།
ཡང། དགའ་པོ་ཉེ་པོ་དང་སྤུན་ཀྱག་དང་དེ་འདྲ་ལ་ཐབས་ཤེས་གཏོང་དང་ལབ་ནས་གཡར་དང་ལབ། ཨེ་འདྲ་བྱས་ནས་འགོ་བཙུགས་རྒྱུ་རེད། བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་རིག་གནས་ཀུན་བཏུས་ཡིག་བསྒྱུར་ཁང་གི་མགོན་ཤུལ་ཚེ་མཆོག་རྡོ་རྗེ་ལགས་ནས་ཡིག་བསྒྱུར་གནང་བ། Brian Tracy ཡིས་བརྩམས་གནང་བའི་སྒེར་བཟོའི་ས་ཡ་ཕྱུག་བདག་གསང་བ་ཉེར་གཅིག་མ་ཟེར་བ་གི་དེབ་གཟུགས་དབྱིན་ཡིག་ནས་བོད་ཡིག་ཏུ་བསྒྱུར་གནང་གྲུབ་སྟེ། ཕྱི་ཟླ་བཅུ་གཅིག་པ་གི་ཚེས་པ་ཉེར་བཞི་གི་ཉི་མ་བོད་ནང་དུ་པར་སྐྲུན་འགྲེམས་སྤེལ་གནང་གྲུབ་ཡོད་པ་གི་སྙིང་དོན། རིག་གནས་ཀུན་བཏུས་ཡིག་བསྒྱུར་ཁང་གི་འགན་འཛིན་བེ་རི་བསོད་ནམས་དབང་ཕྱུག་ལགས་ནས་འགྲེལ་བརྗོད་གནང་གི་འདུག། ད་དེབ་དེ་ཀློག་དུས་མི་ལ་སེམས་འགུལ་ཆེན་པོ་ཐེབས་དེ་འདྲའི་ལོ་རྒྱུས་འདུག། དེ་ང་རང་ཡིན་པ་ཡིན་ན་དེབ་དེ་ཀློག་ཡོང་དུས་ག་ལ། ད་དངོས་གནས་ཅིག་ཅིག་བྱས་ན་བྱེད་ཐུབ་ས་རེད་བསམ་པ་ཅིག་ཅིག་དཀའ་ལས་ཅིག་རྒྱག་ནས་ཅིག་བྱས་པ་ཡིན་ན། ཨ་འབྲོག་ལ་ས་ཡ་ཕྱུག་བདག་བྱེད་ཐུབ་ས་རེད་བསམ་པ་ད་དེ་འདྲའི་གི་ཚོར་སྣང་སྤྲད་ཀྱི་འགྱོ་གི་དེབ་ཅིག་རེད་འདུག། ད་ཡིན་ན་ཡང་དེ་ཚོར་སྣང་སྤྲད་ས་དེ་ང་ཚོའི་གྲས་ཀྱི་གྲྭ་པ་དང་བཙུན་མ་དེ་ཚོ་ལ་མ་རེད་པ་ད་དེ་ཚོར་སྣང་སྤྲད་ས་དེ་བོད་ཀྱི་མི་སྐྱ་དེ་ཚོ་ཟེར་ན་འདྲ་གང་ལྟར་ད་འཇིག་རྟེན་གྱི་འཚོ་གནས་སྒྲུབ་མཁན་དེ་ཚོ་ལ་ད་གལ་ཆེན་པོ་ཆགས་ཀྱི་འདུག་ཡིན་དུས་ག་ནས་ད་འདི་བོད་ལ་ངས་བཏང་ནས་རེ་བ་བརྒྱབ་ནས་བོད་མི་ཚོས་ད་འདི་བློ་ཉོ་ལེ་བྱས་ནས་གང་ལྟར་དབུལ་ཕོངས་ཀྱི། གནས་པ་ཞིག་རེད་པ་དང། འཚོ་བ་དེ་ལས་གྲོལ་ནས་འབྱོར་ལྡན་གྱི་གནས་ཅིག་ལ་ཡར་ཁྲིད་ཐུབ་ན་བསམ་པ་ཅིག་ཡོད་རེད་པ་དང་ད་ལྟའི་ནང་ཆོས་ངང་ཚུལ་གསལ་ལ་མི་ཚང་མས་དེ་འདྲའི་གི་རེ་བ་དང་སྨོན་ལམ་ཡོད་པ་ཡིན་ཙང་ད་ལྟའི་གང་ལྟར་བོད་ལ་བཏང་བཏང་ཐུབ་པ་ཙམ་དུ་མ་ཟད་བོད་ད་ཁོང་ཚོའི་པར་སྐྲུན་ལོ་ལོངས་བྱུང་ནས་དེ་འདྲ་རེད་ཤག།

དཀར་ཟས་ཀྱི་ཟ་མའི་ཚོང་ལས་དང་འབྲེལ་བ་གི་སྐོར་རོབ་ཕྲན་ནས་གླེང་མོལ་ཞུས་པར་གསན་འཇོག་ཞུ། རྡ་རམ་ས་ལ་གི་ཉིན་དེབ་ཀྱི་ལེ་ཚན་གསན་མཁན་རྣམ་པ་ལ་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་ཏུ་དེ་རིང་གི་ངེད་ཀྱི་རྡ་རམ་ས་ལ་གི་ཉིན་དེབ་འདིའི་ནང།
ཉེ་ཆར་བཞུགས་སྒར་རྡ་རམ་ས་ལ་ཁུལ་དུ། ཤང་ཡ་རི་ལོ་སོར་མགྲོན་ཁང་ལབ་ནི་ད་ཅིག། མགྲོན་ཁང་དང་ཟ་ཁང་གཉིས་ཆར་ཡོད་རྒྱུ་དང་ལྷག་པར་དུ་ནི་ཟ་ཁང་དེ། ད་ཅིག་ཤ་མེད་ཀྱི་སྟེང་ནས་ནི། ཞལ་ལག་བཏང་ཡ་དང་དེ་འདྲས་གི་ནི་ཟ་ཁང་མགྲོན་ཁང་གཉིས་ཀ་ཡོད་རྒྱུ་ཅིག་རྟ་པེ་ལགས་གི་སྒོ་ཕྱེ་ཡོད་རེད་དེ་འདྲས་ཡིན་དུས་ནི་ད་ཟ་ཁང་དང་མགྲོན་ཁང་དེ་གི་སྦྱིན་བདག་རྟ་པེ་ལགས་ཆེད་དུ་དེ་རིང་ངེད་གི་ལས་རིམ་གི་ནང་གདན་འདྲེན་ཞུས་འདུག་ད་ཁོ་རང་གི་གསར་དུ་དབུ་འབྱེད་བྱེད་ཡ་གི་ནི་ཟ་ཁང་དང་མགྲོན་ཁང་གི་སྐོར་བཀའ་འདྲི་ཞུ་ཡ་ཡིན་ཨ་ནི་ཐོག་མར་རྟ་པེ་ལགས་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་ཏུ་ཉེ་བའི་ཆར་ད་ཁྱེད་རང་གི་ནི་ཟ་ཁང་དང་མགྲོན་ཁང་གཉིས་ཆ་ཞིང་ཡ་རིགས་ལོ་སི་ཡ་དེ་སྒོ་འབྱེད་བྱེད་དུས་ད་ཅིག། སྐུ་མགྲོན་གལ་ཆེན་པོ་ཧ་ཅང་གི་མང་པོ་ཅིག་དྲུང་ཆེ་རྣམ་པ་དང་ཨ་ནི་ཅིག་སྲིད་སྐྱོང་ལ་སོགས་པ་ཧ་ཅང་གི་ད་སྐུ་མགྲོན་གལ་ཆེན་པོ་མང་པོ་ཅིག་ནི་ཕེབས་ཡོད་རེད་དེ་འདྲ་ཡིན་དུས་ཅིག་ཐོག་མར་ཁྱེད་རང་གི་ཅིག་དེ་ཟ་ཁང་དེ་ཟིན་ཡ་དང་ཨ་ནི་ཅིག་ཟ་ཁང་དེ་ཅིག་ལྷག་པར་དུ་ཤ་མེད་བྱེད་དགོས་ཡ་དང།

ཟ་ཁང་ས་ཆ་དེ་རྦད་དེ་སྟོང་པ་རེད་ཤག་ས་ཆ་དཔེ་རྒྱ་ཆེན་པོ་ཤག་མེག་ལོར་ན་དེ་འདྲ་ཅིག་མི་འདུག་ས་ཆ་ཁོར་ཡུག་དང་ནི་དེ་གི་ནང་ལོགས་དང་ཕྱི་ལོགས་བསྡད་ས་དང་ཚང་མ་ཆ་རྐྱེན་ཧ་ཧ་ལས་ཡོང་འཛོམས་པོ་འདུག་ད་བྱས་ཙང་ང་མ་གཞི་ནས་ང་དེ། ཟ་ཁང་དེ་བཟོ་གཅིག་ལ་ཡར་ཤོག་མར་ཤོག་གཅིག་ལས་ང་དེ་དང་ཉམས་མྱོང་གང་ལ་གང་འཚམ་རག་བསྡད་ཡོད་དེ་ནི་ངས་རྦད་དེ་སྣང་བ་འགྲོ་ཡང་ནི་ངས་དེ་ཟ་ཁང་དེ། རྦད་དེ་ནང་ལོགས་མགྲོན་ཁང་དང་ཟ་ཁང་གཉིས་ཀ་རྦད་དེ་འདོད་པ་འདྲ་བོ་བྱུང་སོང།

གོང་ས་མཆོག་གི་གསུང་ཆོས་ཞུ་ག་འཛམ་གླིང་གི་ས་ཕྱོགས་ག་ས་ག་བ་ནས་མི་མང་པོ་ཅིག་ཕེབས་བསྡད་ཡོད་རེད་པ་དེ་འདྲ་ཡིན་དུས་ཅིག་ཁྱེད་རང་གི་ད་ཅིག་ཟ་ཁང་དང་ཁྱེད་རང་གི་མགྲོན་ཁང་དེ་འདྲ་གསོལ་མགྲོན་ཁང་དེའི་ནང་ཡང་ཁང་མིག་རྦད་དེ་མང་པོ་ཅིག་ཡོད་རྒྱུ་རེད་པ་དེ་འདྲ་ཡིན་དུས་ཡང་ཁོ་ཚོ་ཅིག་དམིགས་བསལ་གི་མིའི་རུ་ཁག་རུ་ཁག་སྡེ་ཚན་དེ་འདྲས་མང་པོ་ཁྱེད་རང་ནང་ཕེབས་ཀྱི་ཡོད་རྒྱུ་རེད་ཁོ་ཚོ་ལ་ཡང་ཅིག་ཟ་མ་དེ་ཚོ་བཀོད་སྒྲིག་བྱེད་སྟངས་དང་དམིགས་བསལ་གི་ཡང་ཅིག་དཀར་ཟས་བཀོད་སྒྲིག་དེ་འདྲས་གནང་དུས་ཁོ་རང་ཚོ་གི

ཅིག་དཀའ་ལས་རྒྱབ་བྱས་ནས་འདི་འདྲའི་གི། ད་ཅིག་ལུང་པ་གཞན་ཅིག་ནས་ཨ་ནེ་དཔེ་དཀའ་ལས་རྒྱབ་ནས་འདི་འདྲའི་གི་ཅིག་ད་ལྟ་ཁྱེད་རང་ལ་ཟ་ཁང་གསུམ་དང་མགྲོན་ཁང་གཅིག་དང་བཅས་པ་འདུག་པ་དེ་འདྲ་ཡིན་དུས་ཅིག་དེ་འདྲའི་གི། ཅིག་གང་ལ་གང་འཚམ་གྱི་གྲུབ་འབྲས་འདྲ་བོ་ཆེན་པོ་ཐོབ་ཡ་ཅིག་དང་ཚོང་གི་སྟེང་ནས་དེ་འདྲའི་གི་ཅིག་ལས་ཀ་ཆེན་པོ་ཅིག་འགོ་བཙུགས་ཐུབ་ཡ་གི། ཁྱོད་རང་གི་ཅིག་སྤོབས་པ་དང་ཨ་ནེ་ཅིག།

ག་འདྲ་འདྲ་བོ་ཅིག་གི་ནས་བཟོ་གི་ཡོད་པ་དང་རོབ་ཙམ་བཤད་ན་སྤྱིར་བཏང་ལྟར་ན་རྣམ་གྲངས་མང་པོ་ཅིག་ཡོད་རྒྱུ་རེད་དེ། མང་ཆེ་ཤོས་ག་འདྲ་འདྲ་བོ་དཀར་ཟས་ཀྱི་རིགས་དེ་བཟོ་གི་ཡོད་པ་དང་དེ་ག་ནང་བཞིན་གི་ཡང་ཆོས་ལ་ཁྱེད་རང་གི་འོག་ལ་ད་ཅིག། ལས་ཀ་བྱེད་མཁན་གྱི་མི་ག་ཚོད་ཅིག་གི་ནས། ད་གདམ་བསྒྲིགས་གནང་ནས་ལས་ཀ་གནང་གི་ཡོད་ན། རེད་རེད་ད་བྱས་ཙང་ངའི་རྣམ་འབྱེད་ཟ་ཁང་ཟ་ཁང་དེ། ད་ང་ཚོ་གི་ད་ནི་ཞོགས་ཀའི་ཁ་ལག་རེད།

ཤང་གཡག་རིག་ལོ་སི་ཡ་གི་ད་ཅིག་གསོལ་མགྲོན་ཁང་དེ་དབུ་འབྱེད་གནང་དུས་ད་ཅིག་ཧ་ཅང་གི་མི་སྣ་གལ་ཆེན་པོ་མང་པོ་ཅིག་ཕེབས་པ་ཙམ་དུ་མ་ཟད་ཨ་ནི་ཅིག་བོད་ཆོལ་ཁ་གསུམ་གི་ས་ཁོངས་གང་ས་ནས་ད་ཅིག་བོད་མི་ཧ་ཅང་གི་མང་པོ་ཅིག་ཁྱེད་རང་ལ་རྟེན་འབྲེལ་ཞུ་ག་ཕེབས་ཤག་དེ་ག་ནང་བཞིན་གི་ཡང་སོག་པོ་དང་དེ་འདྲའི་མི་རིགས་གཞན་དག་ཕྱི་རྒྱལ་དང་དེ་འདྲས་ཕེབས་འདུག་དེ་འདྲས་ཡིན་དུས་ཅིག་སྐབས་དེ་ལ་ཡང་ཅིག་ཁྱོད་རང་གི་མཛད་སྒོ་དེ་གི་ཉི་མ་ཨ་ནི་ཅིག་ག་རེ་ཟེར་དགོས་རེད་ད་ཁོ་ཚོ་མཉམ་དུ་ཡང་ཅིག་བཀའ་མོལ་མང་པོ་ཅིག་ཏན་ཏན་བྱུང་ཡོད་རྒྱུ་རེད་དེ་འདྲ་ཡིན་དུས་ཅིག་མ་འོངས་པ་ལ་ཡང་ཁྱོད་རང་གི་ཅིག་ཚོང་དེ་ཡག་པོ་ཡོང་ཡ་དང་དེ་འདྲའི་གི་ཅིག་གདེང་ཚོད་འདྲ་བོ་ག་འདྲ་བྱུང་སོང།
རེད་རེད་ད་བྱས་ཙང་གི་ང་རྡ་རམ་ས་ལ་འདིར་ཐོན་ནས་ལོ་མང་པོ་འགྲོ་སོང་ནས་ལོ་ཉི་ཤུ་ཅིག་འགྲོ་སོང་ཟིག་ད་ལོ་ཉི་ཤུ་རྩ་གཅིག་རྩ་གཉིས་ཅིག་འགྲོ་སོང་ཟིག་དེ་ནས་ཅིག་སོ་སོ་གི་ཅིག་ངོ་ཤེས་པ་མ་གཏོགས་ཤིག་ཡོང་གི་ཡོད་མ་རེད་དེ་ཁོ་ཚོ་ཚང་མ།

ད་བླ་མ་བླ་ཆེན་ཡོང་ན་ཆོག་གི་དེ་ཚང་མ་བསྡད་ས་ཚང་མ་ཆ་རྐྱེན་ཧ་ལས་པའི་ཚད་ལྡན་རེད་ཤག་ད་ལྟ་ངའི་མི་བསྡད་ས་ཡར་རྒྱས་བཏང་ཡ་གི་འཆར་གཞི་ཡོད་དེ་ཚང་མ་ད་ལྟ་གི་སྐུ་མགྲོན་ད་རང་གྲངས་ཚང་མ་བསྡད་ན་ཆོག་མཁན་དེ་འདྲ་རེད་གནང་ན་ཡ། བཀའ་ཟུར་གནས་ཡོད་ཀྱི་མི་སྣ་བསྡད་ན་ཆོག་གི་བླ་མ་བླ་ཆེན་བསྡད་ན་ཆོག་གི་ཨ་ནི། དཔོན་པོ་རིགས་བསྡད་ན་ཆོག་གི་ཨ་ནི་ཏོག་ཙམ་ཆ་རྐྱེན་མེད་པ་བསྡད་ན་ཆོག་གི་ཚང་མ་ལ་ཆ་རྐྱེན་ཚང་མ་ངས་ཚང་མ་གི་གོ་སྒྲིག་འདྲ་བོ་ཅིག་བྱས་བསྡད་ཡོད། ད་ལྟ་ངའི་མི་བསྡད་ས་ཅིག་བླ་མ་བླ་ཆེན་ཡོང་ན།

ལུང་པ་གཞན་གཅིག་ནས། འདི་འདྲ་བྱས་ནི་ད་ཅིག་དཀའ་ལས་བརྒྱབ་ནི་འདི་ཨ་ནེ་ཅིག་སོ་སོ་གི་འབད་བརྩོན་བྱས་སོ་སོ་གི་དཀའ་ལས་བརྒྱབ་སོ་སོ་གི་འགྲོ་སོང་དང་སོ་སོ་གི་ཀླད་པ་འགུལ་བྱས་ནི་འདི། ཅིག་ཚོང་བརྒྱབ་ཡ་དང། ཁ་གསོ་ཡ་དང་འདི་འདྲའི་གི་ཅིག། གང་ལ་གང་འཚམ་གི་ད་ཅིག་རྟེན་གཞི་ཆེན་པོ་དེ་འདྲ་བཟུང་ཡ་གི་ནས་དེ་འདྲའི་གི་འཆར་གཞི་བཏང་ཡ་ཡིན་ན་ཡང་ཅིག། སོ་སོ་ཡང་ལུང་པ་མི་གཅིག་པ་དང་སྐད་ངར་མི་དཀར་ས་སྐད་རིགས་མི་གཅིག་པ་དང་དེ་འདྲའི་གནས་སྟངས་མང་པོ་ཡོད་དུས་ཁྱོད་རང་ལ་ཅིག་སོ་སོའི་ལས་ཀ་གི་བརྒྱུད་རིམ་གི་ནང་ནས་དཀའ་ངལ་གཙོ་བོ་འདྲ་བོ་ག་རེ་འཕྲད་སོང། ད་དེང་སང་ད་སྤྱི་ཡོངས་ཀྱི་ཆ་ནས་ད་སྐད་རིགས་ད་ངོ་མ་ནི་སྐད་རིགས་དེ་ཚོ་རྒྱ་གར་སྐད་ད་གཙོ་བོ་དེ་རྒྱ་གར་སྐད་རེད་ན་འོ་ན་དེ་ཚོ་དཀའ་ངལ་ལས་ཀ་བྱེད་དུས་ལ་ང་ཚོ་བར་ད་སྐད་ཀྱི་གོ་བརྡ་མ་འཕྲོད་པའི་དཀའ་ངལ་དཔེ་མང་པོ་འདུག་རྒྱ་གར་ན་ང་ཚོ་བར་ད་སྐད་ད་འཕྲོ་ད་དེང་སང་ན་དེ་ཚོ་དེ་ཚོ་ད་འདྲིས་སོང་ནི་གང་ལ་ག་ཚོད་ཨ་འུ་ཙམ་འགྲིག་གི་འགྲོ་གི་འདུག་ཡིན་ན་ལ།

རྒྱལ་ཁབ་ཚང་མ་དེ་འདྲའི་རྒྱ་ཆེན་པོ་ཚགས་ཚུད་པོ་ཞིག་རྩ་བ་ཉིད་ནས་ཡོང་དགོས་ཁོ་ཡོད་མ་རེད། ཨ་ནེ་བཀྲ་བྷེ་ལགས་ད་ཅིག་ཁྱེད་རང་གི་འདིའི་གི་བཞུགས་སྒར་རྡ་རམ་ས་ལ་གི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ནས་བཞུགས་སྒར་ནས་ད་ཅིག་ཟ་ཁང་དེ་འདྲའི་ཤ་མེད་རང་གི་དཀར་ཟས་རང་སྐྱོང་ས་གི་དཀར་སྐྱོང་གི་དེ་འདྲའི་གི་ད་ཅིག་ཟ་ཁང་གསུམ་ཅིག་བཟུང་བསྡད་ས་དེ་འདྲའི་ཡིན་འདུག་ཅིག་ད་ད་ཁྱེད་རང་གི་ལོ་མང་པོ་ཅིག་གི་བཟུང་ནི་གི་ཉམས་མྱོང་གི་ཐོག་ནས་ནས་བལྟས་ཡ་ཡིན་ན་ད་ཅིག་འདི་ལ་ཁ་ལག་ཟ་ནི་དེ་ཚོ།

ཁྱེད་རང་གི་ལས་ཀ་བྱེད་ནི་དེ་སོགས་ལ་ཕ་ཅིག། ད་ཁོ་རང་ཚོ་ལ་ཡང་ཅིག་དགོས་མཁོ་བསྐང་ཡ་དང་གླ་ཆ་སྤྲད་ཡ་དང། ཁོ་རང་ཚོས་ཅིག་ལས་ཀ་བྱེད་ནི་བཙལ་ཡ་དང་དེ་སོགས་ཀྱི་ཐོག་ནས་ཡང། ཅིག་གཙོ་ཆེ་ཤོས་ཁྱེད་རང་གི་ག་འདྲ་འདྲ་བོ་ཅིག་འབད་བརྩོན་གནང་གི་ཡོད་ན། རེད་རེད། ད་སྤྱིར་བཏང་གི་ལས་ཀ་ལས་ནུས་ཚང་མ། བཏང་གི་ལས་ཀ་ལས་ནུས་ཚང་མ་དཔེ་དེབ་ག་རེ་བཞེངས་ན་ད་གླ་ཆ་དེ། མི་སྤྱི་དམངས་རྡ་རམ་ས་ལ་གི་ག་ཚོད་སྤྲད་དགོས་ད་ག་རང་ངས་སྤྲད་གི་ད་ཡོད་རེད་དེའི་སྒང་ད་ཁོ་ཚོ་གི་ད་ནང་གི་ཆ་རྐྱེན་ད་དེ་ཚང་མ་ཡང་དཀའ་ངལ་ཅིག་ཡོད་གི་ཟེར་ན་ང་ཚོ་ག་སྔ་འདོན་ཅིག་གནང་དགོས་ཚེ

སྦྱིན་བདག་བཀྲ་བྷེ་ལགས་ཀྱིས་དེ་རིང་ང་མཉམ་དུ་གླེང་མོལ་བྱས་བ་ལ་ཐུགས་རྗེ་ཆེ་ཞུ་གི་ཡོད་ལ། འོ་ཡ་ཡ། ཁྱེད་རང་ལའང་དེ་རིང་བཅར་འདྲི་བྱས་བ་ལ་ཐུགས་རྗེ་ཆེ། རྣམ་པ་ཚོས་རྡ་རམ་ས་ལའི་ཉིན་དེབ་ཀྱི་ལེ་ཚན་ལ་གསན་པར་ཐུགས་རྗེ་ཆེ་ཞུ་གི་ཡོད། ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཊོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་བསྲིངས་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང།